ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ། རེས་གཟའ་སྤེན་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་འདི་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་མི་ནི་སོ་ཊ་ས་གནས་སུ་ཕེབས་འབྱོར་སྐབས་བོད་རིགས་སྤྱི་མཐུན་ཚོགས་པ་གཙོས་པའི་ཚོགས་པ་གཞན་རྣམས་ཀྱི་རྒྱུན་ལས་རྣམ་པ་དང་ས་གནས་མི་མང་རྣམས་ནས་གནམ་ཐང་དུ་ཕེབས་བསུ་ཞུས་པ་དང། ཕྱི་དྲོའི་ཆུ་ཚོད་ལྔ་པར་ས་གནས་བོད་མི་བརྒྱ་གྲངས་ཁ་ཤས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགོངས་གཞི་དང་མཐུན་པ་ཧུར་ཐག་བྱ་དགོས་པའི་སྐོར་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་དགོངས་གཞི་དང་བཀའ་ཤག་གི་སྲིད་བྱུས་དང་ལས་དོན་གནང་ཕྱོགས་སོགས་སྐོར་བཀའ་སློབ་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཚན་རིག་བརྡ་ཆད་གཏན་འབེབས་བྱ་རྒྱུ་ལས་སླ་པོ་ཞིག་མིན་ན་ཡང་དེ་ནི་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏོང་བར་དཀའ་ལས་རྒྱག་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ནང་ཚོགས་ཞུགས་གནང་བའི་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་ངོ་སྤྲོད་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང།

ལྷག་དོན་གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་རྒྱུའི་ཞལ་བཞེས་མཛད་ཡོད་ཀྱང་གཙོ་བོ་ནི་བོད་མི་རྣམས་ཀྱི་བསོད་ནམས་སྤྱི་དང་ལས་དོན་བྱེད་ཕྱོགས་ལ་ཡང་རག་ལུས་ཡོད་པས་ཚང་མས་གོང་ས་མཆོག་གི་དགོངས་གཞི་དང་མཐུན་པ་ཧུར་ཐག་བྱ་དགོས་པའི་གསུང་བཤད་གནང་འདུག། མ་སུ་ལ་ནས་ང་ཚོ་རྒྱ་རོང་ཆེན་པོ་སྐུ་འདས་བཞུགས་མཁན་སོང་ལོག་ནས

ཁེ་ན་ཌའི་གཞུང་གིས་བོད་དོན་ཐོག་ལ་ཨ་མི་རི་ཀ་དང་གཅིག་གྱུར་གྱི་སྲིད་བྱུས་འཛིན་དགོས་པའི་རེ་འདུན་གནང་བའི་སྐོར་སོགས་བྱང་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། ད་ལན་དེ་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་པའི་སྐབས་ལ་ཡང་ད་གཙོ་བོ་ཁེ་ན་ཌའི་གཞུང་རེད་གྲོས་ཚོགས་ངོས་ཕྱོགས་ནས་ཨ་རི་གིས་ད་ལྟ་བར་དུ་བོད་དོན་ཐོག་ལ་ཡང་ཁྲིམས་འཆར་གི་ངོ་བོ་ཐོག་ནས་ཡིན་ན་རེད་དེ་ནང་བཞིན་ཕྱི་སྲིད་ལས་ཁུངས་ཀྱི་ད་བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་ཐོག་ལ་ཡིན་མིན་ནི་ཨ་ནི། ཨ་རི་དང་གཅིག་མཚུངས་ཡོང་ཡག་གི་སྒང་ལ་འབད་བརྩོན་བྱེད་དགོས་བཅས་གཙོ་བོ་དེ་ད་ལྟ་ཨ་རི་གཞུང་གིས་ཉིས་སྟོང་ཉི་ཤུ་གི་ད་ལྟ་བོད་ཀྱི་སྲིད་བྱུས་དང་རྒྱབ་སྐྱོར་དང་འབྲེལ་བའི་ཐོག་ནས་ཁྲིམས་འཆར་ཡོད་དེ་བཅས་དེའི་ནང་ལ་ཡང་གཙོ་བོ་གོང་ས་མཆོག་གི་ཡང་སྲིད་ཐད་ལ་ཡང་ཨ་རི་གཞུང་གི་སྲིད་བྱུས་ཀྱི་ལངས་ཕྱོགས་ཀྱི་གཏན་འབེབས་བྱས་ཡོད་དེ་དེ་ཁེ་ན་ཌ་ནས་ད་རིང་མིན་གྲོས་ཆོད་ཀྱི་ལམ་ནས་ཡིན་ན་རེད། དེ་ག་ནང་བཞིན་ཡང་སྲིད་གཞུང་གི་ངོས་ཕྱོགས་ནས་དེའི་སྒང་ལ་ཡར་ལངས་ཕྱོགས་འཛིན་དགོས་ཡ་གི་སྒང་ལ་གལ་གནད་དེའི་སྒང་ལ་ཕན་ཚུན་གོ་བསྡུར་བྱས་བྱས་གྲོས་ཚོགས་འཐུས་མི་ཚོས་དེ་ལ་ཡར་ཨ་ནི་ཅིག་མོས་མཐུན་དང་རྒྱབ་སྐྱོར་ཡོད་པའི་རྣམ་པ་སྟོན་སོང་དེ་ག་ནང་བཞིན་མ་འོངས་པ་ད་མགྱོགས་པོ་དེའི་སྒང་ལ་ཡར་ཨ་ནི་ཁོང་རྣམ་ཚོའི་ངོས་ཕྱོགས་ནས་ཅིག་ལས་གཞི་གྲ་སྒྲིག་བྱེད་གི་ཡིན་པའི་གི་ཞལ་བཞེས་ཐོབ་སོང་ཅིག་ཅིག་ཞུ་ཡ་ཡིན་ཨ་ནི་དེ་ག་ནང་བཞིན་ད་ལྟ་ཨ་རི་ནང་ལ་ཡར་ད་བོད་རྒྱའི་དཀའ་རྙོག་སེལ་གི་ཨ་ནི། ཁྲིམས་འཆར་ཅིག་ཡོད་རེད་དེ་རིང་མིན་ད་ལྟ་བདུན་ཕྲག་རྗེས་མའི་ནང་ལ་ཕལ་ཆེར་དེ་ཕྱི་འབྲེལ་ཚོགས་ཆུང་གི་ནང་ནས་ཨ་ནི་དེ་རྒྱབ་སྐྱོར་གི་ཐོག་ནས་ཁྲིམས་འཆར་དེ་མདུན་སྐྱོད་བྱེད་གི་ཡོད་དུས་ད་ཁ་ན་ཏྲའི་གྲོས་ཚོགས་ནས་རེད་དེ་ག་ནང་བཞིན་སྲིད་གཞུང་ངོས་ཕྱོགས་ནས་དེ་དང་མཚུངས་པའི་གི་ཨ་ནི་ལངས་ཕྱོགས་འཛིན་དགོས་ཡ་གལ་ཆེན་པོ་ཡིན་པའི་སྒང་ལ་གོ་བསྡུར་བྱུང་བྱས་སྤྱི་ཡོངས་ཡག་ཐག་ཆོད་བྱུང་སོང་ཅིག་ཞུ་བ་ཡིན། ད་དུང་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་ཉིན་ཁ་ན་ཏྲ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་སྲིད་སྐྱོང་མཆོག་ལ་ཕེབས་བསུའི་ཆེ་བསྟོད་ཀྱི་སྣེ་ལེན་གྱི་མཛད་སྒོ་ཞིག་གོ་སྒྲིག་ཞུས་པ་དེར། ཁ་ན་ཏྲའི་གཞུང་གི་བློན་ཆེན་བཞི་གཙོས་པའི་གྲོས་ཚོགས་འཐུས་མི་ཉི་ཤུ་རྩ་དྲུག་མཉམ་ཞུགས་གནང་བ་ཚོ་དང་མཇལ་མོལ་དང་གསུང་བཤད་གནང་ཡོད་པ་རེད། ཕྱོགས་མཚུངས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་ཉིན་སྲིད་སྐྱོང་མཆོག་ཁ་ན་ཏྲའི་གྲོས་ཚོགས་སུ་གདན་ཞུ་གནང་སྟེ། གྲོས་ཚོགས་ཀྱི་ཚོགས་གཙོ Greg Fergus མཆོག་དབུ་བཞུགས་ཐོག་གྲོས་ཚོགས་འཐུས་མི James Maloney ཞུ་བས་བོད་མིའི་དམངས་གཙོའི་ལམ་ནས་བདམས་པའི་ཆབ་སྲིད་དབུ་ཁྲིད་ལ་དགའ་བསུ་ཡོད་པ་གསུངས་པ་མ་ཟད། སྲིད་སྐྱོང་མཆོག་གིས་ཕྱག་ལས་ཧུར་ཐག་གནང་བཞིན་པར་ལེགས་གསོལ་གནང་ཡོད་ལ། ཁོང་ངོས་ནས་བོད་མི་ཚོར་རྒྱབ་སྐྱོར་གྱི་འདུན་པ་བརྟན་པོ་ཡོད་པའི་སྐོར་གསུངས་འདུག།
ལྡི་ལི་དོན་གཅོད་བློ་བཟང་ཤཱ་སྟྲི་མཆོག་ནས་འཕྲོད་བསྟེན་གྱི་རྐྱེན་པས་དོན་གཅོད་ཀྱི་ལས་ཁུར་ནས་དགོངས་པ་ཞུས་དོན་ལྟར་བཀའ་ཤག་ནས་བཀའ་འཁྲོལ་སྩལ་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཅིག་ཉིན་སྐུ་ཚབ་དོན་གཅོད་མཆོག་གིས་ལྡི་ལི་དོན་གཅོད་ཁང་གི་དྲུང་ཆེ་དོན་གྲུབ་རྒྱལ་པོ་ལགས་སུ་རྩིས་སྤྲོད་གནང་ཡོད་ཅིང་སྤྲོད་དཔང་དུ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཕེབས་ཡོད་འདུག། ལྡི་ལི་དོན་གཅོད་ནས་ལས་ཁུར་ཟིན་མ་ཐག་བློ་བཟང་ཤཱ་སྟྲི་མཆོག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ལས་ཁུར་ནས་དགོངས་པ་ཞུ་དགོས་པའི་རྒྱུ་མཚན་འགྲེལ་བརྗོད་གནང་བའི་ནང། ཐོག་མར་བཀའ་ཤག་གིས་ཐུགས་རེ་གནང་བ་བཞིན་བོད་སྤྱི་པའི་ཞབས་འདེགས་ཞུ་ཐུབ་ན་སྙམ་པའི་ཀུན་སློང་བཅངས་ཡང་ཁོང་གི་སྐུ་གཟུགས་འཕྲོད་བསྟེན་གྱི་ཐོག་ནས་གཟུགས་གཞི་བདེ་མིན་གྱིས་དགོངས་པ་ཞུས་པ་ཞིག་ལས། ལས་འགན་བྱེད་མ་ཐུབ་པ་སོགས་ཀྱི་ཐོག་ནས་དགོངས་པ་ཞུས་པ་དེ་འདྲ་མིན་ཞེས་གསལ་བཤད་གནང་བྱུང།

དེ་ནས་དེའི་སྐབས་ལ་ང་གཟུགས་པོ་བདེ་ཐང་འདྲ་པོ་བྱེད་རེད་དེ་ནས་ད་དེའི་སྲོལ་གྱི། ད་སྔ་མ་ཡ་མེའི་ག་རེ་ཟེར་དགོས་རེད་དཔེ་མཛོད་ཁང་ནང་ལ་བོད་ཀྱི་དཔེ་མཛོད་ཁང་ནང་ལོ་ཉི་ཤུ་རྩ་ལྔ་མ་ཟིན་ཙམ་གཅིག་གཅིག་ལས་ཀ་བྱས་པ་རེད་ཨ་ནི་སྤྱི་འཐུས། ལོ་བཅུ་སྐབས་གཉིས་རིང་དུ་ཞབས་ཕྱི་ཞུས་རེད་ད་ཡིན་ནའི་ཡང་སྤྱིའི་ག་རེ་ཟེར་དགོས་བོད་མི་སྒྲིག་འཛུགས་ནང་ནས་དངོས་སུ་ཞུགས་ཅིང་ཨ་ནི་སྤྱིའི་ལས་ཀ་ད་རུང་མུ་མཐུད་ནས་དེའི་སྲོལ་ཞིག་མི་ཚེ་ལྷག་མ་དུ་བྱེད་ཐུབ་ན་བསམ་པ་དེ་འདྲའི་ཀུན་སློང་བྱས་ཏེ་ཨ་ནི་འདུག་ཟེར། དོན་གཅོད་ཀྱི་ཨ་ནི་དེ་དོན་གཅོད་ཀྱི་ཨ་ནི་དེ་སྐར་ཚོགས་རེད། ལས་འགན་དེ་ངོས་ལེན་ཐུགས་སུ་ཆུད་པ་རེད། དེ་ནི་ཐུགས་སུ་ཆེས་ཆེ་ཨ་ནི་པར་རོ་ཆེ་ཨ་ནི་སྐར་ཚོགས་རེད་གཟུགས་གཞི། འཕྲོད་བསྟེན་ཆ་ནས་ཨ་ནི་མ་དད་རེད་བྱུང་སོང་བ་དེ་ནི་དེ་འདྲ་བྱས་ནས་དཔལ་ལྡན་སྲིད་སྐྱོང་མཆོག་ལ་བཀའ་བསྡུར་ཞུས་བཀའ་ཚབ་སྙན་སེང་ཞུས་རྗེས་ཨ་ནི། ཨ་ནི་ད་དེ་འདྲ་བྱེད་ཀྱི་འདུག་ཟེར་ཨ་ནི་ང་ད་མང་པོ་སྐར་ཚོགས་རེད་རྒྱུན་རིང་པོ་ཨ་ནི་དེ་སྡོད་མ་ཚུགས་སོང་སྙན་སེང་ཞུས་ཨ་ནི་ནི་དེ་འདྲ་བྱེད་བཀའ་མོལ་ཞུས་མཐའ་མ། སྤྱི་ཟླ་བཅུ་གཅིག་གི་ཚེས་ཉི་རྩ་བཞི་ཉིན་མོ་དེ་མཐའ་མར་བྱས་འདུག་ཨ་ནི།

དེ་ག་དེ་ག་ངས་བྱས་ར་བྱུང་མ་སོང་ནས་ང་རང་སྒེར་གྱི་གཟུགས་གཞི་དེ་མི་བདེ་ནས་ནི་དགོངས་པ་ཞུས་ར་བྱེད་ཐུབ་ཟེར་ནས་བྱུང། ལྡི་ལི་དོན་ཟུར་བློ་བཟང་ཤཱ་སྟྲི་མཆོག་གིས་འདས་པའི་ལོ་མང་པོའི་རིང་དཔེ་མཛོད་ཁང་དང། བོད་མི་མང་སྤྱི་འཐུས་སོགས་ཀྱི་ལས་འཁུར་གྱི་ཐོག་ནས་ཞབས་འདེགས་བསྒྲུབས་ཡོད་དེ། ཁོང་གིས་བོད་ཀྱི་དཔེ་མཛོད་ཁང་དུ་མི་ལོ་ཉི་ཤུ་རྩ་ལྔ་རིང་ཕྱག་ལས་གནང་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ནས་ཉིས་སྟོང་ལྔ་བར་སྐབས་གཉིས་རིང་བོད་མི་མང་དབུས་གཙང་སྤྱི་འཐུས་ཡང་གནང་མྱོང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གི་ལས་བྱེད་འདེམས་བསྐོ་ལྷན་ཁང་གི་སྒྲིག་གཞི་ལྟར་ཁོང་ལྡི་ལི་དོན་གཅོད་དུ་བསྐོ་བཞག་གནང་བ་བཞིན་ཁོང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོའི་ནང་ལ་ལས་འཁུར་བཞེས་ཡོད་པ་རེད།
རྒྱ་ནག་གཞུང་གིས་ལྷ་ས་གོང་དཀར་གནམ་ཐང་བརྒྱུད་འདི་ལོ་འགྲུལ་པ་མི་གྲངས་ས་ཡ་ལྔ་ལྷག་ལ་སྣེ་ལེན་བྱས་ལུགས་བཤད་ཡོད་ཀྱང་ཨ་རིའི་རང་དབང་ཁང་པའི་སྙན་ཐོའི་ནང་བོད་འདི་འཛམ་གླིང་ནང་ཆེས་དམ་དྲག་ཆེ་ཤོས་ཡིན་པ་གསལ་འདོན་གནང་ཡོད་ལ་རྒྱ་ནག་གི་གནད་དོན་དབྱེ་ཞིབ་པས་རྒྱ་ནག་གཞུང་གིས་བོད་ནང་དུ་ལྟ་སྲུང་དོ་དམ་ཤུགས་ཆེ་རུ་བཏང་བའི་སྲིད་བྱུས་དེ་ལ་བློ་འཚབ་ཡོད་པ་ཡང་གསུངས་འདུག་དེ་ཡང་རྒྱ་ནག་གཞུང་གི་ཤིན་ཧྥ་གསར་འགྱུར་ལས་ཁང་གིས། འདི་ལོ་ལྷ་སའི་གོང་དཀར་གནམ་ཐང་བརྒྱུད་འགྲུལ་པ་མི་གྲངས་ས་ཡ་ལྔ་ལྷག་ལ་སྣེ་ལེན་བྱས་ཡོད་པ་དང། དེ་ནི་ད་བར་གྱི་གྲངས་ཀ་མཐོ་ཤོས་ཡིན་ལུགས་རེས་གཟའ་ཕུར་བུའི་ཉིན་གནས་ཚུལ་བཀོད་སྤེལ་བྱས་ཡོད་ལ། ལྷ་ས་གོང་དཀར་གནམ་ཐང་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་འགོ་བཙུགས་ནས་འདས་པའི་ལོ་ངོ་བཅུ་གྲངས་འགའ་ཤས་དེ་དག་རིང་གོང་དཀར་གནམ་ཐང་ནི་རྒྱ་ནག་རྒྱལ་ཡོངས་ཀྱི་གྲོང་ཁྱེར་ཆེ་འབྲིང་བར་གསུམ་གྱི་འགྲིམ་འགྲུལ་གྱི་འབྲེལ་ལམ་ཇེ་ཆེར་འཕེལ་རྒྱས་ཕྱིན་ཡོད་ལུགས་བཀོད་ཡོད་པ་རེད། འོན་ཀྱང་ཨ་རིའི་རང་དབང་ཁང་པའི་འདི་ལོ་བཏོན་པའི་སྙན་ཐོའི་ནང། བོད་ནི་འཛམ་གླིང་ནང་ནས་རང་དབང་སྐྱོ་ཤོས་སུ་ངོས་འཛིན་གནང་ཡོད་ཅིང། བོད་ནང་གི་རང་དབང་གི་གནས་སྟངས་ནི་འགྱུར་བ་མེད་པར་སྔར་བཞིན་གནས་ཏེ་རྒྱ་ནག་གཞུང་གིས་བོད་ཕྲུག་རྣམས་ལ་བོད་སྐད་ཡིག་ཐོག་ལ་སློབ་སྦྱོང་མི་སྤྲོད་པའི་སྲིད་བྱུས་འཛིན་བཞིན་པ་མ་ཟད་བོད་མིའི་རང་དབང་ལ་མུ་མཐུད་ནས་བརྩི་མེད་རྡོག་རོལ་གཏོང་བཞིན་པ་དང་བོད་མིའི་ངོ་བོ་རྩ་མེད་བཟོ་ཐབས་བྱེད་པའི་སྲིད་བྱུས་ལག་བསྟར་བྱེད་པ་སོགས་གསལ་སྟོན་གནང་ཡོད། དེ་བཞིན་ཉེ་ཆར་རྒྱ་གར་གྱི་ཧའེ་དར་བྷད་གཙུག་ལག་སློབ་ཆེན་ནང་ཚོགས་པའི་རྒྱ་གར་རྒྱལ་ཡོངས་ཀྱི་ལྷན་ཚོགས་ཐོག་ལ་རྒྱ་ནག་གཞུང་གིས་དམ་དྲག་བྱེད་ཡུལ་བོད་ནང་གི་བོད་མི་ཚོའི་ཐོག་ལ་སོ་ལྟའི་བྱ་སྤྱོད་ལག་བསྟར་ཤུགས་ཆེ་རུ་བཏང་བའི་གནས་སྟངས་ཐད་ལ་བགྲོ་གླེང་གནང་ནས། རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ཟུངས་ཁྲག་ནས DNA ཞེས་རིགས་རྫས་བསྡུ་རུབ་བྱས་ཏེ་བོད་མིའི་ཐོག་ལ་ལྟ་ཞིབ་ཀྱི་དམ་དྲག་བྱ་སྤྱོད་དང། ཟུངས་ཁྲག་གི་རིགས་རྫས་བསྡུ་རུབ་བྱས་ཏེ་བོད་མི་གང་ཞིག་ཁྲིམས་ཐོག་ནས་རྙོག་དྲའི་ནང་ཚུད་པ་ཚོ་དམ་དྲག་བྱ་བདེ་བའི་ཆེད་དུ་བེད་སྤྱོད་གཏོང་སྲིད་པའི་སྐོར་དང། བོད་དེ་བཞིན་རྒྱ་ནག་གཞུང་གིས་འཕྲུལ་རིགས་ཚོད་ལྟ་བྱེད་ཡུལ་དང་འཕྲུལ་རིགས་ཐོག་ནས་ལྟ་ཞིབ་བྱེད་ཡུལ་དུ་གྱུར་ཡོད་ཅེས་གསུངས་ཡོད་ལ།

རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ནང་ཚོགས་ཞུགས་གནང་བའི་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་པའི་སྐོར་ལ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཕྱི་ཚེས་ཉིས་རྩ་གཉིས་ནས་དབུ་འཛུགས་ཀྱིས་ཉིན་བརྒྱད་ཀྱི་རིང། ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་གོ་སྒྲིག་འོག། འབྲས་སྤུངས་བློ་སེང་གླིང་གོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གིས་མཉམ་སྒྲུབ་གནང་བའི་འོག་འབྲས་སྤུངས་བློ་སེང་གླིང་གོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གི་ནང་དུ། བོད་པའི་དགོན་སྡེ་དང་ཤེས་ཡོན་བསྟི་གནས་འདྲ་མིན་ཁག་བདུན་ནས་ལོ་ཙཱ་བ་དང་རིག་གཞུང་དང་རིག་གནས་ལ་མཁྱེན་རྒྱ་ཡངས་པའི་སྐྱ་སེར་བཅུ་གཉིས་ཙམ་ཞིག་ལྷན་བཞུགས་ཀྱིས་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅོ་ལྔ་པ་འཚོགས་བཞིན་ཡོད་པ་རེད་འདུག་ལ་དེ་ནི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་གདན་ས་གྲྭ་ཚང་ཁག་གི་དགེ་འདུན་པ་རྣམས་ལ་ཚན་རིག་སློབ་ཁྲིད་ཀྱི་བསླབ་གཞི་གཏན་འབེབས་གནང་བ་གཞིར་བཟུང་གི་བསླབ་གཞིའི་ཀློག་དེབ་ཁགཡིག་མུ་རིན་དང་བོད་ཀྱི་ཚན་རིག་ལོ་ཙཱ་བ་རྣམ་པས་བོད་བསྒྱུར་གནང་བའི་བརྡ་ཆད་ཙམ་མ་ཡིན་པར་བརྡ་ཆད་དེ་དག་གི་ཐོག་གོ་བསྡུར་གྱིས་གཏན་འབེབས་གནང་སྟེ་ད་བར་ལྷན་ཚོགས་ཐེངས་བཅུ་བཞི་ཚོགས་ཟིན་ཡོད་པ་སོགས་ཀྱི་སྐོར་ཨི་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ང་རང་ཚོ་བོད་ཀྱི་སྐད་ཡིག་ནང་ལོགས་ལ་གཏན་འབེབས་མེད་པའི་བརྡ་ཆད་མེད་པ་གི་ཨ་ནི་ཚན་རིག་གི་ཐ་སྙད་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་བ། ད་འདི་ཚོ་ང་ཚོའི་གི་ད་འགྱུར་བ་དུ་བསྒྱུར་ནས་བཞག་བཞག་ན་ཁོ་འགྲིག་གི་ཡོད་མ་རེད་བ་ད་འདི་ཡིན་དུས་ཚོགས་འདུ་ཅིག་བསྐོངས། ཨ་འདིའི་ནང་ལོགས་ལ་བགྲོ་གླེང་བྱེད་ནས་ཨ་ནི་ཁོ་ཚིག་འདི་ལ་ཐ་སྙད་འདི་བེད་སྤྱོད་བཏང་ན་ཏག་ཏག་འགྲིག་གི་འདུག་པས་ཚིག་གསར་བཟོ་བྱེད་དགོས་ན་ག་འདྲས་ཅིག་བྱེད་ན་ཡག་ས་ལབ་ནས་འདུག། ཚན་རིག་དང་འབྲེལ་བ་ཡོད་འགྱོག་གི་མཁས་དབང་ཡིན་ན་ཡང་རེད་ཨ་ནི་ང་ཚོ་བོད་ལུགས་ཀྱི་སྨན་པ་གདན་ཞུ་གནང་ཡ་ཡིན་ན་རེད་ག་རེ་བྱས་ལབ་ན་འདི་ནང་ལོགས་ལ་ཡང་སྨན་གྱི་མང་པོ་ཅིག་སླེབས་ཀྱི་ཡོད་དུས་ཡང་ང་རང་ཚོ་ཐ་སྙད་ངོ་མ་ཡོད་བཞིན་པ་དེ་འདྲས་ཡང་ཁོ་གསར་བ་བཟོ་མི་དགོས་པ་བྱས་ཁོ་རང་ཚོ་བེད་སྤྱོད་གཏོང་ཡ་ཡོད་པ་བྱས་ཁོ་ཐ་སྙད་དེ་ཏག་ཏག་འགྲིག་གི་ཡོད་ན། འདི་འདྲས་ཀྱི་ཐོག་ནས་ད་གཙོ་བོ་ད་ང་རང་ཚོ་སློབ་ལོ་ཙཱ་བ་རྣམས་ཀྱི་སློབ་དེབ་བསྒྱུར་བའི་སྐབས་སུ་འདི་ནང་ལོགས་ལ་ད་ཚན་རིག་གི་ཐ་སྙད་མང་པོ་བོད་ཡིག་ནང་མེད་དུས། འདི་ཡིས་ད་ང་ཚོ་གཏན་འབེབས་འདྲ་བོ་དང་ད་ཁོ་གསར་བཟོ་བྱས་ད་འདི་འདྲས་ཀྱི་ཐོག་ནས་ནི་བཙུགས་པ་ཞིག་རེད། ད་འདི་ད་ལྟ་བར་དུ་ང་རང་ཚོའི་གི་ལོ། ད་ཐེངས་མ་བཅུ་བཞི་ཚོགས་རེད་འདི་ནང་ལོགས་ན་ད་ཁྱོན་བསྡོམས་བདུན་སྟོང་ལྷག་ཅིག་ད་དུ་ཐ་སྙད་ཅིག་གཏན་འབེབས་བྱུང་ཐུབ་ཡོད་རེད། ཡང་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གི་འགན་འཛིན། དགེ་བཤེས་བློ་ལྡན་ལགས་ཀྱིས་གསུངས་ན་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་གནང་བཞིན་པ་དེའི་ནང། ཚན་རིག་གི་ཞིབ་ཡུལ་འདྲ་མིན་གྱི་ཐ་སྙད་རྣམས་བོད་བསྒྱུར་གནང་སྟངས་གནང་ལུགས་སོགས་ཀྱི་སྐོར། ངོ་སྤྲོད་འདི་ལྟར་གནང་བྱུང། རྩ་བའི་ད་ཀློག་དེབ་ཡོད་རེད་ཁོང་ཚོ་ལ་ཀློག་དེབ་འདི་གའི་སྟེང་ཡོད་ཡོད་པའི་ནང་ལོགས་ནས་ད་ཀློག་དེབ། དཔེར་ན་དབང་རྩ་རིག་པ་ཡིན་ན་རེད་དངོས་ཁམས་རིག་པ་རེད། འོ་ད་འདི་སྐད་ཀྱི་ཐོག་ནས་ནི། ཁྱེད་ཀྱིས་ཐ་སྙད་མང་པོ་ཅིག་དག་ན་ཞིག་དབང་རྩ་འདི་སྐད་ཀྱི་ཐོག་ནས་ཕེབས་ཀྱི་ན་ཡོད་འདི་སྐད་དེ་ང་ཚོ་ད་ཐ་སྙད་ད་དེ་སྔ་བསྒྱུར་མ་ཚར་འགྱོག་ཡང་བསྒྱུར་ཡོད་པ་ཡིན་ན་ཅིག་གང་ཟག་བྱེ་བྲག་པ་ཡིན་ན་ཚོགས་པ་བྱེ་བྲག་པ་དེ་འདྲས་ཅིག་གིས་བསྒྱུར་བཞག་འགྱོག་འདི་ཡང་འགྲིག་གི་འདུག་བས་བསྒྱུར་ཏག་ཏག་རེད་འདུག་རེད་མི་འདུག་ཚིག་ཁོ་རང་ཚོས། ཡིན་ན་དོགས་རྟགས་རྒྱབ་བྱས་ནས་སྟོན་བཞག་ཡོད་རེད། ཨ་འདི་དཔེར་ན་དེ་སྔ་བསྒྱུར་ཟིན་པ་ཞིག་ཡིན་པ་ཡིན་ན་འདི་ནས་བསྒྱུར་བྱ་ཞེས་ན་ཡང་ད་ཡང་ཚིག་འདི་ལ་བསྒྱུར་དེ་ཏག་ཏག་བསྡད་ཀྱི་ཡོད་དམ་མེད་ཞེས་ན་འོ་འདུག་ཞེས་ནས་ད་ཁོ་རང་སྤྱི་ཡོངས་ཀྱི་ཚན་རིག་རེད་ཨ་དེ་མིན་གྱི་ཡང་སེམས་ཁམས་དང་འབྲེལ་བའི་རེད་ད་སྣ་ཚོགས་ཅིག་ཡོད་པ་ཡིན་དུས་ཐ་སྙད་འོ་འདུག་ཚིག་འདི་སྐད་དུ་ལྡོག་འགྲོ་རྒྱབ་བྱ་ཡོད་རེད་ལ། དེ་བཞིན་ཡང་ལྷན་ཚོགས་དེའི་ནང་ཚོགས་ཞུགས་གནང་བའི་འབྲས་སྤུངས་བློ་གསལ་གླིང་ཚན་རིག་སྡེ་ཚན་གྱི་སློབ་དགེ་དང། དེ་སྔ་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་མང་པོའི་ནང། ཚོགས་ཞུགས་གནང་བ་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་ན། ཚན་རིག་གི་བརྡ་ཆད་གཏན་འབེབས་གནང་རྒྱུ་དེ་ནི་ལས་སླ་བོ་ཞིག་མིན་ཡང། དེ་ནི་མི་རིགས་ཞིག་གི་རིག་གཞུང་ཡར་རྒྱས་གཏང་རྒྱུར་དཀའ་ལས་བརྒྱབ་དགོས་རྒྱུ་གལ་ཆེན་པོ་ཡིན་པ་གསུངས་གནང་བྱུང། ཐ་སྙད་བཤད་དེ་ནམ་རྒྱུན་ང་ཚོ་བར་གྱི་མི་གཞི་བཟོ་བཞིན་ཟེར་ནས་སྟབས་བདེ་པོ་འདྲ་ཅིག་སྐད་ཆ་བཤད་ན་ད་འདྲ་ཞིག་རེད་དེ་ཡིན་ན་ཡང། མི་དངོས་གཞི་ལ་མར་བབས་ནས་ཨ་ནི་ཁོ་ཐ་སྙད་རེ་རེ་རེ་རེ་གསར་བཟོ་བྱས་ཡོང་དུས་ཨ་ནི། དཔེ་དཀའ་ངལ་དོ། ལས་སླ་པོ་ཆུ་ནི་མི་འདུག་གོ། གར་སོགས་རེད། ཨ་ལས་སེམས་ཤེས་ཀྱང་རྒྱབ་པས་ན་ཙི་ཙི་བཟོ་འདྲ་དེ་འདྲས་ཡོད་ན་ཅི་ལ་མིང་བཏགས་ན་ཙི་ཙི་བཟོ་ལྟ་གཅིག་པ་གཅིག་རྐྱང་འདྲ་པོ་འདྲ་རྒྱབ་པས་མང་པོ་གློད་ཡོང་དོ་ཨ་ཚན་རིག་ནང་ལོགས་ལ་པས་བཟོ་འཆར་གཅིག་པ་གཅིག་རྐྱང་ཡིན་གི་མ་བཏང་ན་ནི་གཅིག་པ་གཅིག་རྐྱང་ཡིན་གི་རྟག་ཏུ་ཙི་ལ་མི་ལོག་སླ་བ་བཏགས་འོ་དོ་མི་དེ་འདྲས་བྱས་འོ་འདི་དཔེ་དཀའ་ངལ་དོ། འདི་ནས་ཚན་རིག་གི་ཐ་སྙད་དུ་ཙི་མ་གཞི་ཚ་པོ་པས་ང་ཚོ་མིག་གི་མང་ཐོག་ཡ་དེ་འདྲས་ཀྱང་ཅོག་ལ་མིང་བཏགས་གོ་གོ་ར་མང་བྱས་ཡ་ཅི། དཔེར་ན་སྐྱེ་དངོས་ཚན་རིག་དེ་འདྲས་ནོར་མ་འགྲོ་འོ་དེ་ཨ་ནི་ཕྲ་ཕུང་དང་དེ་འདྲས་མ་གཞི་ཚ་པོ་འདི་འགྲོ་འོ་འདི།

བདུན་ཕྲག་གཉིས་ཀྱི་རིང་ལོ་རིམ་གསུམ་པའི་ཚན་རིག་ཞིབ་འཇུག་སྦྱོང་བརྡར་གནང་རྒྱུ་དང་ཕྱི་ཚེས་བཅོ་ལྔ་ནས་ཉི་ཤུ་བར་ཉིན་ལྔའི་རིང་ཚན་རིག་སྐད་སྒྱུར་གྱི་ཟབ་སྦྱོང་གནང་རྒྱུ་ཡིན་པ་རེད་འདུག་དེའི་ཐོག་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་ནས་གོ་སྒྲིག་ཞུ་སྒོ་གང་ཅིར་མཐུན་འགྱུར་གནང་གི་ཡོད་པ་རེད་འདུག་གཞི་རྩའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་གཞིར་བཟུང་གིས་ཕྱི་ལོ་ཉིས་སྟོང་དྲུག་ལོར་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་གོ་སྒྲིག་འོག་དགོན་སྡེ་ཁག་ཏུ་ཚན་རིག་སློབ་ཁྲིད་ཀྱི་ལས་གཞི་དབུ་འཛུགས་གནང་སྟེ་ཕྱི་ལོ་ཉིས་སྟོང་བརྒྱད་ལོར་དགེ་འདུན་པ་རྣམས་ལ་ཚན་རིག་སློབ་ཁྲིད་ཀྱི་བསླབ་གཞི་ཁག་གཏན་འབེབས་གནང་བ་དང་བསླབ་གཞི་དེ་ལ་གཞིགས་པའི་སློབ་ཁྲིད་གནང་རྒྱུ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་དངོས་སུ་དབུ་འཛུགས་གནང་ཡོད་ཀྱང་ཚན་རིག་སློབ་ཚན་གྱི་ཀློག་དེབ་ཁག་དབྱིན་སྐད་ཐོག་ཡོད་པ་རྣམས་བོད་སྒྱུར་ཞུས་པས་དབྱིན་སྐད་ཀྱི་ཐ་སྙད་ཚད་ལྡན་བེད་སྤྱོད་ཡོང་རྒྱུར་ཨེ་མོ་རི་དང་རྡ་ས་བོད་ཀྱི་དཔེ་མཛོད་ཁང་གི་ལོ་ཙཱ་བས་མཚོན་པའི་བོད་པའི་རིག་གཞུང་དང་རིག་གནས་ལ་མཁྱེན་རྒྱ་ཡངས་པའི་མི་སྣ་གདན་ཞུས་ཀྱིས་ད་བར་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅུ་བཞི་ཚོགས་ཟིན་ཡོད་པ་རེད་འདུག་ལ། ད་ལན་གྱི་ལྷན་ཚོགས་འདིའི་ནང་ཨེ་མོ་རི་དང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་དང། ཝ་ར་ཎ་སི་མཐོ་སློབ་དང་དེ་བཞིན་འབྲས་སྤུངས་བློ་གསལ་གླིང་དང། སྒོ་མང་གྲྭ་ཚང་དང་གཞན་ཡང་དགའ་ལྡན་བྱང་རྩེ་གྲྭ་ཚང་བཅས་ནས་འབྲེལ་ཡོད་མི་སྣ་ལྷན་ཞུགས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གཞུང་གིས་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་བའི་རྗེས་རྒྱ་ནག་ནང་ཕྱིའི་ཡུལ་སྐོར་སྤྲོ་འཆམ་པ་གང་མང་མང་འགྲུལ་བཞུད་བྱེད་མཁན་ཡོང་ཐབས་སུ་འཕྲལ་སེལ་རིང་འདི་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་ལོ་གཅིག་གི་རིང་ཧྥ་རན་སི་དང་འཇར་མ་ནི་ཨི་ཊ་ལི་སི་པེན། ནེ་ཐེར་ལན། མ་ལེ་ཤི་ཡ་བཅས་ཀྱི་ཡུལ་མིར་ཐོངས་མཆན་ཝི་ས་ཞུ་མི་དགོས་པར་རྒྱ་ནག་ནང་ཡོང་ཆོག་པའི་མཐུན་རྐྱེན་སྤྲད་ཡོད་འདུག་དེ་ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས། རེས་གཟའ་པ་སངས་ཉིན་བརྗོད་པར་གཞིགས་ན། འདི་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་བར། གོང་ཞུས་རྒྱལ་ཁབ་དེ་དག་གི་མི་སེར་ཚོ་རྒྱ་ནག་ནང་ལ་སྤྲོ་འཆམ་དང་ཕ་མ་སྤུན་མཆེད་ཐུག་འཕྲད་དེ་བཞིན་ཚོང་ལས་དང་ཡང་ན་ལམ་ཞོར་དུ་ཁྱུག་ཙམ་རྒྱ་ནག་ནང་བསྡད་འདོད་ཡོད་ཚེ་ཉིན་གྲངས་བཅོ་ལྔ་རིང་ཐོངས་མཆན་ཝི་ས་ཞུ་མི་དགོས་པར་འགྲོ་སྐྱོད་བྱེད་ཆོག་རྒྱུའི་གཏན་འབེབས་གནང་ཡོད་འདུག་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་བའི་རིང། ལོ་གསུམ་ཙམ་གྱི་རིང་ལ་རྒྱ་ནག་གི་ས་མཚམས་མང་པོ་སྒོ་བརྒྱབ་དགོས་བྱུང་ཡོད་ཀྱང་ཉེ་བའི་ཟླ་ཤས་ནང། རྒྱལ་སྤྱིའི་འགྲུལ་སྐྱེལ་གནམ་གྲུའི་འགྲོ་ལམ་སྒོ་ཕྱེ་བ་དང་ཡུལ་སྐོར་སྤྲོ་འཆམ་པ་ཡོང་འབབ་དང་ཚོང་ལས་སླར་གསོ་ཡོང་ཐབས་སུ་ཐོག་ཤུགས་སྣོན་བརྒྱབ་བཞིན་ཡོད་པ་རེད། དེ་བཞིན་ནུབ་ཕྱོགས་ཡུལ་གྲུ་མང་པོ་དང་མཉམ་འགྲོ་བ་མིའི་ཐོབ་ཐང་དང་ཐའེ་ཝན་དང་ཚོང་འབྲེལ་སོགས་ཀྱི་གནད་དོན་མང་པོའི་ཐོག་ནས་གདོང་གཏུག་བྱུང་སྟེ་རྒྱལ་སྤྱིའི་ནང་རྒྱ་ནག་ལ་མཐོང་ཚུལ་དེ་ཡག་པོ་མེད་པར་ཆགས་པ་དེ་ཡང་བསྐྱར་གསོ་ཡོང་ཐབས་ཤིག་ཏུ་ངོས་འཛིན་བྱེད་བཞིན་ཡོད་པ་རེད། ཉེ་བའི་ཆར་ཉམས་ཞིབ་པས་རྒྱལ་ཁབ་ཉི་ཤུ་རྩ་བཞི་ནང་རྒྱལ་སྤྱིའི་ངོས་ནས་རྒྱ་ནག་ལ་མཐོང་སྣང་ག་འདྲ་ཡོད་མེད་དཔྱད་ཞིབ་བྱས་པའི་མཇུག་འབྲས་སུ་མི་རྒན་པ་བརྒྱ་ཆ་དྲུག་ཅུ་རེ་བདུན་གྱིས་མཐོང་སྣང་ཡག་པོ་མེད་པར་རྒྱ་ནག་ལ་མི་དགའ་བའི་བསམ་ཚུལ་ཐོན་ཡོད་པ་དང་དེའི་ནང་ནས་ཕྱེད་ཀ་ལྷག་གིས་རྒྱ་ནག་གིས་རྒྱལ་ཁབ་གཞན་གྱི་ལས་དོན་ལ་ཐེ་ཇུས་བྱེད་ཀྱི་ཡོད་པ། རྒྱལ་ཁབ་གཞན་གྱི་ཁེ་ཕན་ལ་བསམ་གཞིགས་བྱེད་ཀྱི་མེད་པ་བསམ་ཤོག་བསྡུ་ལེན་བྱས་པའི་གྲུབ་དོན་ཐོག་ནས་ཤེས་རྟོགས་བྱུང་ཡོད་པ་རེད། ད་རེས་རྒྱ་ནག་གཞུང་གིས་རྒྱལ་ཁབ་དྲུག་གི་མི་སེར་ལ་ཐོངས་མཆན་ཝི་ས་ཞུ་མི་དགོས་པར་རྒྱ་ནག་ནང་བདུན་ཕྲག་གཉིས་ཙམ་རིང་འགྲོ་བསྐྱོད་ཆོག་པའི་གསལ་བསྒྲགས་བྱས་པར་རྒྱ་ནག་ནང་དུ་ཡོད་པའི་ཇར་མ་ནིའི་གཞུང་ཚབ་ཆེན་མོ་ལྕམ། Patricia Flor ཞུ་བས་རྒྱ་ནག་གི་ཐག་གཅོད་དེ་ནི་དེ་སྔ་བྱུང་མྱོང་མེད་པ་ཞིག་ཡིན་པ་དང་རྒྱ་ནག་གཞུང་གིས་མིང་འདོན་བྱས་པའི་རྒྱལ་ཁབ་དེ་ཚོ་ཙམ་མིན་པར། ཡུ་རོབ་རྒྱལ་ཁབ་ཚང་མའི་མི་སེར་ལ་དེ་ལྟར་གོ་སྐབས་གཅིག་མཚུངས་སྤྲད་པའི་རེ་བ་ཡོད་ཅེས་བརྗོད་འདུག།
རྒྱ་ནག་ནང་གློ་ཚད་དབུགས་ལམ་འགོས་ནད་ཁྱབ་གདལ་འགྲོ་བཞིན་པ་དེའི་ཐད་ལ་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱུན་ལྡན་མ་ཡིན་པའི་ནད་འཕེལ་རིམ་གང་ཡང་རྙེད་སོན་བྱུང་མེད་པའི་སྐོར་གསུངས་འདུག་དེ་ཡང་རྒྱ་ནག་གི་སློབ་གྲྭ་དང་སྨན་ཁང་ཁག་ནང་གློ་ཚད་དབུགས་ལམ་གྱི་འགོས་ནད་ཁྱབ་གདལ་ཇེ་སྡུག་འགྲོ་བའི་རྐྱེན་གྱིས་རེས་གཟའ་པ་སངས་ཉིན་རྒྱ་ནག་གཞུང་གིས་འགོས་ནད་དེ་དོགས་ཟོན་བྱ་དགོས་པའི་འབོད་སྐུལ་བྱས་པ་དང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་འགོས་ནད་དེ་རྒྱུན་ལྡན་མེད་པ་དང་ཁྱབ་གདལ་ཇེ་སྡུག་ཏུ་འགྲོ་བའི་གནས་སྟངས་གཟིགས་ཀྱི་མེད་པར་གསུངས་འདུག་འོན་ཀྱང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉེ་ཆར་རྒྱ་ནག་གཞུང་ལ་འགོས་ནད་དེའི་གནས་སྟངས་དཔྱད་གཞིའི་གནས་ཚུལ་ཞིབ་ཕྲ་མཁོ་སྤྲོད་བྱ་དགོས་པའི་རེ་སྐུལ་གནང་བའི་གསལ་བསྒྲགས་ཤིག་སྤེལ་ཡོད་པ་རེད། རྒྱ་ནག་གཞུང་གིས་ལོ་ངོ་གསུམ་རིང་ཏོག་དབྱིབས་ནད་ཡམས་རྩ་མེད་བཟོ་བའི་དམ་བསྒྲགས་སྲིད་ཇུས་ལག་བསྟར་བྱས་ཏེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་དམ་བསྒྲགས་ཀྱི་སྲིད་ཇུས་མཚམས་འཇོག་བྱས་པ་ནས་བཟུང་ད་ལོའི་དགུན་ཁ་འགོ་བཙུགས་པའི་དུས་འདིར་གློ་ཚད་དབུགས་ལམ་གྱི་འགོས་ནད་ཁྱབ་གདལ་འགྲོ་བཞིན་ཡོད་ན་ཡང་འགོས་ནད་འདིས་ཕོག་མཁན་མང་ཆེ་བ་ཕྲུ་གུ་ཡིན་པ་དང་དེའི་ནང་ནས་འགོས་ནད་ཁྱབ་གདལ་ཆེ་ཤོས་རྒྱ་ནག་གི་བྱང་ཕྱོགས་ས་ཁུལ་རྒྱལ་ས་པེ་ཅིན་དང་ལིའོ་ཉིང་ཞིང་ཆེན་ནང་སྨན་ཁང་དུ་ནད་པ་དུས་ཚོད་རིང་པོ་སྒུག་དགོས་ཀྱི་ཡོད་པ་རེད་འདུག་རྒྱ་ནག་གཞུང་གི་འབྲེལ་ཡོད་ལྷན་ཁང་གིས། ཆམ་རིགས་ཧྥུ་ལན་ཛཱ་ནི་དགུན་ཁ་དང་དཔྱིད་ཁ་ཁྱབ་གདལ་ཇེ་སྡུག་ཏུ་འགྲོ་སྲིད་པ་དང་ནད་འབུ་ཡོད་པའི་གློ་ཚད་དབུགས་ལམ་གྱི་འགོས་ནད་དེ་ནི་མ་འོངས་པར་རྒྱ་ནག་གི་ས་ཁུལ་ཁག་ཅིག་ནང་ཁྱབ་གདལ་མུ་མཐུད་ཤུགས་ཆེ་རུ་འགྲོ་སྲིད་པ་མ་ཟད་ཏོག་དབྱིབས་ནད་འབུ་འགོས་པའི་ནད་པར་འགོས་ནད་དེ་འགོས་པའི་ཉེན་ཁ་ཡོད་པའི་ཉེན་བརྡ་ཡང་བཏང་འདུག།
མཱ་ཡན་མར་ནང་ལྷོ་ཤར་ཨེ་ཤི་ཡའི་ཡུལ་གྲུ་ཁག་ནས་ཚོང་ཟོག་སྐྱེལ་འདྲེན་བྱ་མཁན་གྱི་སྣུམ་འཁོར་ཞིག་ལ་ས་མཚམས་སུ་མེ་སྐྱོན་བྱུང་བའི་གནས་ཚུལ་ཐོན་པའི་ཉི་མ་གཅིག་གི་རྗེས་རེས་གཟའ་སྤེན་པའི་ཉིན་རྒྱ་ནག་དམག་མིས། Myanmar། ཀྱི་ས་མཚམས་སུ་རྒོལ་འཛིང་གི་དམག་སྦྱོང་བྱ་རྒྱུ་དེ་འགོ་འཛུགས་བྱས་བཞག། དེ་ཡང Myanmar ཀྱི་ས་མཚམས་སུ་བྱུང་བའི་གནས་ཚུལ་དེ་ཚོ་ནི་གྱེན་ལོག་པས་བཙན་རྒོལ་བྱས་པ་ཞིག་ཡིན་ལུགས Myanmar ཀྱི་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་སྤེལ་ཡོད་པ་དང། རྒྱ་ནག་གི་བདེ་སྲུང་གཏན་འཇགས་མེད་པའི་བློ་འཚབ་ཀྱི་ཐོག་ནས་རྒྱ་ནག་གི་དམིགས་བསལ་སྐུ་ཚབ་ཀྱིས Myanmar ཀྱི་རྒྱལ་སའི་ནང་མཐོ་རིམ་དཔོན་རིགས་དང་ཐུག་འཕྲད་བྱས་ཡོད་འདུག། རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིས WeChat སྤྱི་ཚོགས་དྲ་རྒྱའི་ཐོག་མ་ཡ་མ་གྱི་ས་མཚམས་སུ་དམག་སྦྱོང་བྱེད་དགོས་པའི་དམིགས་ཡུལ་ནི་གང་མགྱོགས་གནས་སྟངས་ལ་འགྱུར་བ་གཏོང་ཕྱོགས་དང། ས་མཚམས་སྒོ་བརྒྱབ་ཕྱོགས་སོགས་ཀྱི་ཆེད་དུ་ཡིན་པ་བཤད་བཞག། འོན་ཀྱང་སྤྱི་བསྒྲགས་དེའི་ནང་དུས་ཚོད་དང་ཆ་ཤས་ལེན་མཁན་དམག་མི་ག་ཚོད་ཡོད་མེད་སོགས་ཞིབ་གསལ་གང་ཡང་འགྲེལ་བརྗོད་བྱས་མེད་པ་རེད་བཞག། མཱ་ཡཱ་མཱ་གྱི་དྲག་པོའི་དམག་མིའི་གཞུང་གི་མགྲིན་ཚབ་པ་ཛོའེ་མིང་ཀྲུན་ཟེར་བས། རྒྱ་ནག་གི་དམག་མིས་ས་མཚམས་སུ་དམག་སྦྱོང་བྱེད་པར་མཱ་ཡཱ་མཱ་གྱི་གཞུང་ལ་སྙན་སེང་ཞུས་ཡོད་པ་དང། དམག་སྦྱོང་དེའི་དམིགས་ཡུལ་ནི་ས་མཚམས་སུ་ཞི་བདེ་ལྷིང་འཇགས་ཡོང་ཐབས་ཆེད་དུ་ཡིན་པ་ལས་རྒྱ་ནག་གིས་མཱ་ཡཱ་མཱ་གྱི་ནང་སྲིད་ལས་དོན་ལ་ཐེ་ཇུས་བྱེད་ཀྱི་མེད་པའི་སྔོན་དཔག་བྱེད་འོས་སྲིད་ཇུས་ལ་སྣང་ཆུང་བྱས་པ་དེ་འདྲ་མ་རེད་ཅེས་དང། མཱ་ཡན་མཱ་དང་རྒྱ་ནག་གི་དམག་མིའི་དབར་འབྲེལ་བ་བཟང་པོ་དང་བརྟན་པོ་ཡོད་པ་དང་ཕྱོགས་གཉིས་ཀྱི་དམག་མིའི་དབར་མཉམ་ལས་ནི་མཛའ་མཐུན་གྱི་ངང་ཡར་རྒྱས་འགྲོ་བཞིན་པ་རེད་ཅེས་བརྗོད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་འདི་དབུ་བརྙེས་ནས་འདི་ལོ་ལོ་གྲངས་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པ་དང། ཨེ་མོ་རིའི་མཐོ་སློབ་དང་གདན་ས་ཆེན་པོ་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ཕན་ཚུན་དབར་མཚན་རྟགས་གནང་བའི་གྲོས་མཐུན་ཆོད་གན་འདི་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་མུ་མཐུད་ནས་བསྐྱར་འཇོག་གནང་ཡོད་པ་རེད། དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་སློབ་ཡོན། བསྟན་འཛིན་རྒྱ་མཚོའི་སློབ་ཡོན། ཞེས་པའི་མཚན་ཐོག་ནས་གདན་ས་གྲྭ་ཚང་ནས་དགེ་བཙུན་མང་དག་ཅིག་ལོ་གཉིས་རིང་སློབ་ཡོན་ཆེད་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་སློབ་གཉེར་གནང་བཞིན་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང། ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལོ་གཉིས་ཀྱི་སློབ་གཉེར་གནང་ཟིན་པ་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་གི་ཚན་རིག་ལྟེ་གནས་ཁང་གི་འགན་འཛིན་གཞོན་པ་བསྟན་འཛིན་རབ་དགའ་ལགས་སུ། ཁོང་གི་མྱོང་བ་དང་འབྲེལ་ནས་སློབ་གཉེར་འདིའི་ཕན་ནུས་སོགས་ཀྱི་སྐོར་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན

རེད་ད་ག་ནང་བཞིན་བཙན་བྱོལ་ནང་གི་དགོན་སྡེ་ཁག་ནས་ཨ་ནི་དགེ་བཙུན་མང་པོ་ཞིག་གིས་ཕལ་ཆེར་དེར་སློབ་གཉེར་གནང་ཡོད་རེད་ད་ག་ནང་བཞིན་དེ་ནས་ཚན་རིག་པ་མང་པོ་ཞིག་ཕར་དགོན་སྡེ་གྲྭ་ཚང་ཁག་ལ་ཡང་ཕལ་ཆེར་མཉམ་ལས་དེ་འདྲ་བྱས་བྱས་འགྲོ་དང་འགྲོ་བཞིན་པ་རེད་དེ་རིང་ང་ཚོའི་ལས་རིམ་འདི་ཐོག་ལ་ཡང་ཨ་ནི་ཕྲན་བུ་ནི་ང་ཚོ་མ་འདྲ་བ་འདྲ་བོ་བྱས་བྱས་དེ་རིང་སློབ་ཟུར་ཅིག་འདི་ནང་ལ་ཕེབས་མཁན་སྔོན་མ་ཕེབས་མྱོང་མཁན་གྱི་སློབ་ཟུར་ཅིག་གདན་འདྲེན་ཞུས་བྱས་ཨ་ནི་ཁོང་གི་མི་ཚེའི་མྱོང་བ་དང་འབྲེལ་བྱས་ད་ལྟ་ལས་འཆར་འདི་ལ་ཡང་ང་ཚོ་བསྐྱར་ཞིབ་ཞུ་ཡས་ཀྱི་འབད་བརྩོན་ཞུ་གི་ཡིན་ཨ་ནི་དེ་རིང་ང་ཚོའི་ལས་རིམ་འདི་ཐོག་ལ་ཡང།

ཕར་ཕྱོགས་ལ་སླེབས་དུས་ད་ཨེ་མོ་རི་ཕར་སླེབས་ནས་ད་ལྟ་རང་ཚོ་ད་གདན་ས་ཁག་ནས་སློབ་གཉེར་བྱེད་སྟངས་དང་ཕར་ཕྱོགས་སློབ་གཉེར་བྱེད་སྟངས་ཀྱི་ནང་ལོགས་ལ་ཁྱད་པར་ད་ག་རང་ཆེན་པོ་འགྲོ་གི་ཡོད་ར་བ། བྱས་ཙང་ཕར་ཕྱོགས་ལ་སླེབས་ཡོང་དུས་ཕར་ཕྱོགས་ཀྱི་སློབ་གཉེར་བྱེད་སྟངས་ལ་ལྟ་ཡོང་དུས་ང་ཚོ་ང་རང་ལ་སྒེར་གྱི་ཚོར་བ་ནང་ལ་དཔའ་ར་འདོགས་བྱས་ནས་ཁོ་ཚོའི་གི་ངོས་ནས་སློབ་སྦྱོང་བྱེད་སྟངས་དེ་ཨ་ནི་དེ་འདྲའི་གི་ཤུགས་ཆེན་པོ་དང་སློབ་སྦྱོང་སྦྱང་སྟངས

ཤུགས་རྐྱེན་ཁྱད་པར་ཆེ་ཤོས་གཅིག་དེ་ཚན་རིག་ཕར་ཕྱོགས་ལ་ཚན་རིག་སློབ་སྦྱོང་སྦྱང་བ་འདི་གིས་སོ་སོའི་གི་ནང་ཆོས་ལ་གོ་བ་ལེན་སྟངས་ལ་དཔེ་ཁྱད་པར་འགྱུར་བ་འགྲོ་ཤུགས་ཆེན་པོ་ཞེ་བོ་ཅིག་འགྲོ་རྒྱུ་འདྲ་བོ་ཞིག་བྱུང་སོང་དཔེར་ཆ་བཞག་ན། ཨ་ནི་ང་ཚོ་ད་ལྟ་དབུ་མའི་ནང་ལོགས་ལ་ཨ་ནི་བརླན་གཤེར་ཕོར་པ་གང་གི་བརླན་གཤེར་ཕོར་པ་གང་གི་ལ་ནི་དཔེ་བཞག་ཡོད་ར་ལྷ་དང་མི་དང་ཡི་དྭགས་གསུམ་གྱི་རྩ་རྩ་ཨ་ནི་དངོས་པོ་གཅིག་ལ་བལྟས་ཡོང་དུས་ཁོ་རང་ཚོ་སོ་སོ་སོ་སོའི་མཐོང་སྣང་མི་འདྲ་བ་མཐོང་གི་ཡོད་རེད་ཟེར་ནས་འགྲེལ་བཤད་རྒྱབ་སྟངས་ཞིག་ཡོད་རེད། འདིའི་འགྲེལ་བཤད་རྒྱབ་སྟངས་འདི་ལ་དེང་དུས་གོ་བ་ལེན་སྟངས་གཅིག་པ་ཞིག་ཀྱང་བྱས་ན་ཚན་རིག་གི་ཐོག་ནས་བཤད་ཡོང་དུས། ཡང་ང་ཚོའི་གི་སོ་སོའི་ཨ་ནི་སེམས་ཅན་མི་འདྲ་བ་མི་མི་འདྲ་བ་འདྲ་འདུག་དེ་འདྲའི་གི་ཅ་ལག་གཅིག་ལ་དངོས་པོ་དཔེར་ན་མེ་ཏོག་གཅིག་ལ་བལྟ་ཡོང་དུས་སོ་སོ་སོ་སོའི་གི་མིག་གི་ཨ་ནི་འོད། སྣེ་ལེན་བྱེད་མཁན་གྱི་ཕྲ་ཕུང། ཨ་ནི། གི་བཀོད་པ་མི་འདྲ་བ་མི་འདྲ་བའི་དབང་གིས་མཐོང་སྣང་མི་འདྲ་བ་མི་འདྲ་བ་མི་འདྲ་མཐོང་ཡོད་ར་ང་ཚོའི་མིག་གིས་མེ་ཏོག་སེར་པོ་ཞིག་ལ་ལྟ་ཡོང་དུས་སེར་པོ་མཐོང་ཡས་དང། ཡང་སྦྲང་མ་ཅིག་གིས་མེ་ཏོག་སེར་པོ་དེ་ལ་ལྟ་ཡོང་དུས་ཁོ་རང་གིས་དེའི་མདོག་དེ་སྨུག་ཕྱིའི་འོད་འདྲ་བོ་ཞིག་ཡང་ན་སྔོན་པོ་དེ་འདྲ་བོ་དེ་འདྲའི་འདྲ་བོ་ཅིག་མཐོང་ཡས་ར་བྱས་ཡོང་དུས། དེ་གི་ཨ་ནི་ཡུལ་གྱི་ངོས་ནས་ཨ་ནི་དེ་འདྲའི་གི་སེར་པོ་དང་སྔོན་པོ་གང་མེད་པ་ཅིག་ཡུལ་ཅན་གྱི་ངོས་ནས་ཨ་ནི་མཐོང་སྣང་མི་འདྲ་བ་མི་འདྲ་བ་ཡོད། འོན་ཏེ་འདི་ཡི་དཔེ་དེ་ད་ང་ཚོས་ཡི་དྭགས་དང་ལྷ་དང་དེ་འདྲས་ཀྱིས་དེ་འདྲས་དེ་འདྲས་མཐོང་གི་ཡོད་རེད་ཟེར་ལབ་པ་ལས། མི་དང། སྦྲང་མ་དེ་འདྲས་ཀྱིས་དེ་འདྲས་མཐོང་གི་ཡོད་རེད་ཟེར་ལབ་པ་ཡིན་ན། གོ་བ་ལེན་ཡས་དེ་མི་དང་སྦྲང་མ་གཉིས་ཀྱིས་དེ་འདྲས་མཐོང་གི་ཡོད་རེད་ཟེར་གོ་བ་ལེན་ཡས་དེ་ལ་ཕན་ཐོགས་དཔེ་ཆེ་བ་འདྲ་བོ་ཞིག་ང་རང་ལ་ཡིན་ན། དཔེ་བཞག་ཧེ་ཞོར་གང་ཡིན་ཟེར་ན། ལྷ་དང་ཡི་དྭགས་ཟེར་ང་ཚོའི་མིག་གིས་ད། ཡིད་ཆེས་ཀྱི་སྒང་ནས་འགྲོ་ཡས་ཤིག་མ་གཏོགས་ང་ཚོའི་མིག་གིས་ད་མཐོང་ཡོད་མ་རེད་པ། ལགས་རེད། བྱས་ཙང་དེ་འདྲས་འདྲ་བོ་ཞིག་གི་སྒོ་ནས་དཔེ་དང་དེ་འདྲས་ཀྱི་སྒོ་ནས་ཨ་ནི་ནང་ཆོས་ཀྱི་གོ་བ་ལེན་ཡས་ལ་དམིགས་བསལ་གྱི་ཡང་ཀོ་ཤུགས་རྐྱེན་ཆེན་པོ་འགྲོ་བ་ཞིག་མཐོང་སོང།

ཁོ་ན་གར་བྱུང་ན་སོང། རེད་རེད་དེ་དེ། རེད་རེད་ད་ཇོ་འདི་གི་ད་དཔེ། ཁྱད་པར་ཆེན་པོ་ཞིག་ཡོང་གི་འདུག་གང་ཡིན་ཟེར་ན་ད། ད་དེ་ང་རང་སྒེར་གྱི་བསམ་ཚུལ་རེད་ར་གཅིག་བྱས་ན་ཡང་མི་གཞན་པ་དང། གོ་བསམ་ཚུལ་མི་འདྲ་བ་ཡོང་སྲིད་ཀྱི་རེད་ཡིན་ན་ཡང་ང་རང་སྒེར་གྱི་བསམ་ཚུལ་ལ་ཡིན་ན། ང་ཚོ་ནང་ཆོས་འདི་དང་པོ་སངས་རྒྱས་བཅོམ་ལྡན་འདས་ཀྱིས་མར་གསུངས་ཡོང་དུས་ཨ་ནི། གཙོ་བོ་གཙོ་བོ་ཅིག་དཔྱད་པའི་སྒང་ནས་མར་འགྲོ་ཡས་དེ་གལ་ཆེ་ཤོས་འདྲ་བོ་ཅིག་བརྩི་གི་ཡོད་རེད་ད་གང་ལྟར། ཆོས་ལུགས་གཞན་དང་མི་འདྲ་བ་དེ་ཆོས་ལུགས་གཞན་ཚོ།

ཁོ་ད་ལྟ་ཚན་རིག་གི་དཔྱད་པ་དང་དེ་འདྲའི་རིགས་པ་དང་རིགས་ལམ་དང་དེ་འདྲ་མང་པོ་ཞིག་སྒོ་ནས་མར་འགྲོ་ཡོང་དུས་ཁོ་རིགས་པའི་སྒང་ནས་རིགས་པ་ཡིན་པ་མ་ཟད་འདི་ག་ལ་ཁོ་རྒྱུ་མཚན་ཙམ་མ་ཡིན་པར་མངོན་སུམ་ལ་མར་གཏུགས་ཡོང་དུས་ཁོ་གོ་བ་ལེན་ཡས་དང་ཡིན་ནའི་རེད་རྩོད་པ་རྩོད་དུས་ཙམ་པ་ལ་ཕར་མངོན་སུམ་སྒང་ལ་གཏུགས་ཡོང་དུས་ཙམ་པ་ལ་ཁོ་མ་རེད་ལབ་ས་མེད་བཟོ་འདྲ་བོ་ཞིག།

ཕར་ནུབ་ཕྱོགས་པ་ཨ་རི་འདི་བ་ལ་ཁོ་ཚོ་སྐད་ཆ་བཤད་ག་འགྲོ་དུས་ཁོ་ཚོ་ཕར་ཕྱོགས་ནང་པ་ཡང་མ་ཡིན་པ་བྱས་ཨ་ནི་འདི་ག་ལ་གཙོ་བོ་ང་ཚོ་ད་ཚན་རིག་དང་དེ་འདྲ་ཡི་སྒང་ནས་མར་བསྡུར་ནས་ཁོ་རིགས་པ་དང་མངོན་སུམ་ལ་གཏུགས་ནས་མར་སྐད་ཆ་བཤད་དགོས་ཀྱི་ཡོད་དུས། དང་པོ་བསམ་བློའི་ཁྱེར་སྟངས་ནས་སོ་སོས་ཀྱིས་འཛིན་ཁས་ལེན་དེ་སོ་སོས་ཀྱིས་ཨ་ནི་ཡིད་ཆེས་ཁས་ལེན་ལབ་ནའི་རེད་སོ་སོས་ཀྱིས་འཛིན་པ་འཛིན་བྱ་རྒྱུ་གྱི་དེ་ད་ག་རང་བདེན་པ་རང་ཡིན་པ་སྒང་ནས་ཨ་ནི་སོ་སོས་ཀྱིས་ཨ་ནི་ལངས་ཕྱོགས་དེ་མི་གཞན་པ་སྒང་ལ་གང་ཐུབ་ཐུབ་ཀྱིས་སྒྲུབ་ཡས་ཀྱི་ཐབས་ཤེས་བྱེད་པ་ཡིན་ན། འདི་སྒང་ནས་དེ་དཀའ་ལས་འཕྲད་སྲིད་ཀྱི་རེད་གང་ཡིན་ཟེར་ན། ང་ཚོས་ཀྱིས་དེ་ནས་མར་སློབ་གཉེར་བྱེད་ཡས་དེ་ཚོ་མང་པོ་གཅིག་ཁོ་དཔེ་ཆ་སྒང་ནས་མར་རེ་རེ་ལབ་འདི་ག་ལ་ང་ཚོས་ཀྱིས་ཡིག་ཆའི་སྒང་ནས་འགྲོ་གི་ཡོད་དུས། དེ་ཕར་ཕྱོགས་ལ་མར་སྒྲུབ་དགོས་ན་ཕར་ཕྱོགས་ལ་དཀའ་ལས་འཕྲད་ཀྱི་རེད་བ་ཕར་ཕྱོགས་ཀྱིས་དེ་ངོས་ལེན་བྱེད་ཀྱི་མ་རེད་བ། ལགས་རེད། དེ་ལས་གལ་ཏེ་སོ་སོས་ཀྱིས་བསམ་བློ་ཁྱེར་སྟངས་དེ། ཨ་ནི་སོ་སོས་རང་གིས་དེ་བདེན་པ་ཡིན་པ་བརྒྱ་ཆ་བརྒྱ་ནས་བརྒྱ་ཐག་བཅད་པ་མ་ཡིན་པ་བྱས།

སེམས་གཏང་ས་འདུག་བ་བསམ་བསམ་འདྲ་བོ་གཅིག་ཡོང་དུས་མི་གཞན་པ་མཉམ་པོ་བགྲོ་གླེང་བྱེད་ལ་ཡང་དཔེ་ཨ་ནི་ལས་སླ་བར་འགྲོ་བ་དང་སོ་སོ་ལ་ཡིན་ནའི་སློབ་ཀྱིན་ལས་མང་བ་འགྲོ་བ་ཞིག་ཡོང་གི་འདུག་བ། བྱས་ཙང་ང་ཡང་ཕར་འགྲོ་དུས་དང་པོ། ཕོ་ཆེ་ནི་ང་རང་ལ་ཨ་ནི་ད་བསོད་ནམས་འདྲ་བོ་བྱེད་ནས་འདྲ་བོ་བྱེད་ནས་ཕར་ཕྱོགས་ལ་ང་ཨ་ནི། ང་ཚང་འདི་ཨ་ནི་ཡིས་ང་ཚོ་རྒན་བརྩོན་འགྲུས་བསམ་འཕེལ་ལགས་མཉམ་དུ་ཐོག་མ་ཕར་ཕྱོགས་ལ་ད་དངོས་གནས་ཡང་ང་ཚོ་གི་སྐད་ཆ་བྱུང་གི་ཡོད་རེད་དེ་ཨེ་མོ་རི་ལ་སླེབས་ནས་རྒན་ལགས་ཀྱིས་གསུང་ཡས་ལ་དང་པོ་ཉན་སྟངས་ཤེས་པ་བྱེད་ཟེར་ནས་ཅིག་གསུངས་གནང་ཟེར་བ་དེ་ང་རང་ལ་དཔེ།

ད་ང་རང་ལ་ཡིན་ན་ད་ང་རང་སྒེར་ལ་ཡིན་ན་དེ་གི་ད་དེ་ག་རེ་གོ་སོང་ཟེར་བ་ཡིན་ན། ཕྱོགས་གཅིག་ནས་ཆོས་རྭ་ནང་ལོགས་ལ་ད་རྩོད་པ་ང་ཚོ་ཡིན་ན་རྩོད་པ་རྩོད་ཡས་དེ་ཡང་ཁོ་ལོ་དཔེ་ལོ་ལོ་གཅིག་གཉིས་མ་ཡིན་པ་ལོ་དཔེ་བཅོ་ལྔ་ཉི་ཤུ་ཞིག་གང་ཉིན་མ་ཆ་གཅིག་རྩོད་པ་རྩོད་ཀྱི་ཡོད་རེད་དེ་ཡང་ཉིན་མ་གཅིག་ལ་ཆུ་ཚོད་གཅིག་གཉིས་མ་ཡིན་པ་ཆུ་ཚོད་དྲུག་བདུན་གཅིག་རྩོད་པ་རྩོད་ཀྱི་ཡོད་དུས་དེ་གི་གོམས་འདྲིས་དེ། ཕྱོགས་གཅིག་ནས་ཁོ་དེ་དཔྱད་པ་བྱེད་སྟངས་ལ་དཔེ་ཧ་ཅང་གི་ཁོ་ཕན་ཐོགས་ཆེན་པོ་ཡོད་རེད་དེ་ཡང་ཕྱོགས་གཅིག་ནས་ཁོ་དེ་རྩོད་པ་རྩོད་ཡས་ཀྱི་གོམས་འདྲིས་ཤུགས་ཆེན་པོ་ཡོད་དུས། ཕར་ཕྱོགས་སོ་སོའི་ཀྱི་ལངས་ཕྱོགས་དང་སོ་སོའི་ཀྱི་འཛིན་མཚམས་ནས་སོ་སོའི་ཀྱི་ཨ་ནི་རྒྱུ་མཚན་དེ་ཕར་ཕྱོགས་ལ་བཤད་ཡས་ཀྱི་ཐབས་ཤེས་བྱས་མ་གཏོགས་ཕར་ཕྱོགས་ཀྱི་ཨ་ནི་འཛིན་མཚམས་དང་ཕར་ཕྱོགས་ཀྱི་ལངས་ཕྱོགས་གང་ཡིན་པ་སོ་སོའི་ཀྱི་ཁོ་ཉན་ཡས་ཀྱི་ཐབས་ཤེས་བྱས་དེ་ག་ལ་བར་དེ་དེ་ལ་དེ་ཤུགས་ཆུང་འགྲོ་གི་སོ་སོའི་ཀྱི་དེ་གཞན་པའི་ཀྱི་སོ་སོའི་ཉན་ཡས་དེ་ཨ་ནི་དེ་ལ་དེ་གནོད་སྐྱོན་འགྲོ་གི་འགྲོ་གི་མེད་འགྲོ་བསམ་བསམ་འདྲ་ཞིག་ང་ལ་བྱུང་སོང་ར་ད་དེ་ང་རང་གི་ཉམས་མྱོང་ཐོག་ནས་བཤད་པ་ཡིན་ན་ཡང་སྔ་མ་ང་ཕར་ཨེ་མོ་རི་ལ་མ་འགྲོ་སྔོན་ལ་དེ་བ་ལ་ཆོས་རྭ་རྩོད་པ་རྩོད་དུས་ཙམ་པ་ལ་གང་ཐུབ་ཐུབ་ཀྱིས་སོ་སོས་ཀྱིས་དེ་གང་ཕར་བཤད་དེ་མ་གཏོགས་ཕར་ཕྱོགས་ཀྱི་ཉན་ཡས་དེ་ང་ཚོ་གོམས་གཤིས་དེ་ཞེ་དྲག་ཡོད་མ་རེད། ཨ་ནི་ཕར་ཕྱོགས་ལ་བཤད་དུས་ཙམ་པ་ལ་ཕར་ཕྱོགས་ཀྱི་དེ་སོ་སོས་ཉན་ཐུབ་ན་ཨ་ནི་ཕར་ཕྱོགས་ཀྱི་བསམ་བློ་གཏོང་སྟངས་དེ་ཨ་ལས་དེ་འདྲ་ཞིག་རེད་ཤག་ཟེར་བསམ་བློ་འཁོར་ཡོང་དུས་ཕན་ཐོགས་ཡོད་སློབ་ཀྱིས་སོ་སོས་ཀྱིས་བསམ་བློ་གཏོང་ཕྱོགས་ལ་ཕན་ཐོགས་ཡོང་ཡ་ཞིག་ཡོད་རེད་བ། དེ་ཚོ་འོན་ཏེ་ཀྱི་ངོས་ནས་ཕར་ཕར་ཕྱོགས་དང་ཚུར་ཕྱོགས་གཉིས་ཀའི་ངོས་ནས་བགྲོ་གླེང་འདི་ལ་འདིའི་ཕན་ཐོགས་ཡོང་གི་འདུག་དེ་སོ་སོའི་གི་ཕར་བཤད་གཅིག་པོ་ཡོད་ན་ཁོ་ཡིན་གཅིག་མིན་གཅིག་གི་འདི་དགོས་ཀྱི་ཡོད་མ་རག་ག་ཡིན་ཟེར་ཉན་དགོས་ཡོད་རེད། ཡིན་ན་བགྲོ་གླེང་བྱེད་དགོས་ཀྱི་ཡོད་ན་ཕར་ཕྱོགས་ཚུར་ཕྱོགས་གཉིས་ཀ་ནས་ཉན་དགོས་ཀྱི་ཡོད་རེད། དེ་འོན་ཏེ་ལ་ང་རང་ལ་དེ་ཚོར་བ་འདྲ་པོ་གཅིག་སླེབས་སོང་ལ།
ད་དེ་ད་ད་དཔེར་ན་ད་ད་དེ་ལ་ཡ།

ལྟ་གྲུབ་སྨྲ་བ་ལབ་ཀྱི་ཡོད་རེད Philosopher ལྟ་གྲུབ་སྨྲ་བ་དེ་ཚོ་སོ་སོ་གི་ལྟ་བ་ལ་ཆགས་པ་ཡོད་རེད་ཟེར་ནས་ལྟ་བ་ལ་ཆགས་ཀྱི་རེད་ཟེར་ཡོད་རེད་བ། དཔེར་ན་ཁྱིམ་པ་ཡིན་ན་ཁོ་ཨ་ནི་ཕྱི་ཡི་གཟུགས་ཅན་ཨང་དང་དེ་སོ་སོར་ནོར་ལོངས་སྤྱོད་ལ་ཆགས་པ་ཡོང་གི་ཡོད་རེད། ལྟ་གྲུབ་སྨྲ་བ་དེ་ཚོ་སོ་སོར་ལྟ་བ་ལ་ཆགས་པ་ཡོང་གི་ཡོད་རེད་ཟེར་ནས་དཔེ་ཆ་ཁོ་རང་ནང་ད་ག་རང་ཡོད་རེད། ལྟ་བ་ལ་ཆགས་ལ་དོན་བསམ་པ་ལ་སོ་སོའི་གི་ཁས་ལེན་འཛིན་ཟེར་རྒྱུ་དེ་བདེན་པ་རང་ཡིན་ཟེར་ལབ་དུས། ཨ་ནི་གཞན་པ་གི་ཁས་ལེན་དེ་ལ་སོ་སོའི་གི་ཁས་ལེན་དེ་མི་མཐུན་པ་འགྲོ་ཡོང་གི་ཡོད་དུས། ཕར་ཕྱོགས་དེ་ནོར་བ་རེད་ངའི་གི་དེ་བདེན་པ་ཡིན་ཟེར་ནས་ཨ་དེ་ལ་ཆགས་དེ་ལ་ཆགས་པ་དེ་ལས་འཕར་བའི་ཨ་ནི་ང་རྒྱལ་ཅིག་ཡར་ལངས་ཡོང་གི་ཡོད་རེད་བ། ད་དེ་ཚོས་གལ་སྲིད་ཕར་ཕྱོགས་ཀྱི་བཤད་རྒྱུ་དེ་སོ་སོའི་ཁ་བཙུམས་ནས་ཉན་པ་ཡིན་ན་ཉན་ཐུབ་པ་ཡིན་ན། གཅིག་བྱས་ན་སོ་སོ་ཀྱིས་སྔོན་ལ་འཛིན་བྱེད་རྒྱུ་དེ་ལ་ཨ་ནི་སྐྱོན་དེ་འདྲ་ཡང་སླེབས་སྲིད་ཀྱི་རེད་བ། དེ་ཡིན་དུས་ཨ་ལས་ཡ་ལ་འདི་ང་རྒྱལ་ཆག་ཡ་ལ་ཡང་གོ་ཁེ་ཕན་ཆེ་འདུག་ལ་གལ་སྲིད་ཡག་པོ་ཅིག་བགྲོ་གླེང་དངོས་སུ་བགྲོ་གླེང་དངོས་གནས་ཅིག་བགྲོ་གླེང་རྣལ་མ་ཅིག་བྱེད་ཐུབ་ན་ཕར་ཕྱོགས་ཀྱི་བཤད་རྒྱུ་དེ་སོ་སོ་ཀྱིས་ཉན་ཐུབ་པ་དང་སོ་སོས་ཀྱིས་ཕར་བཤད་ཡ་དེ་ཡང་ཁོང

ཁོ་ཚོས་གང་ལྟར་སྔ་མ་ཁྱེད་རང་ཉན་གྱི་མེད་དེང་སང་ཉན་གྱི་འདུག་ཟེར་འགྲོ་བ་དེ་འདི་ལྟར་གལ་ཆེ་གལ་ཆུང་མ་བཟོ་རོགས། ལ་རེད། དེ་ནས་ང་རང་གི་ངོས་ནས་སྒེར་གྱི་ཉམས་མྱོང་གི་ཐོག་ནས་བཤད་དུས། སྔ་མ་དང་ད་ལྟ་བར་ལ་འགྱུར་བ་གང་རུང་ཅིག་འགྲོ་བ་ཅིག་ང་རང་གི་སྒེར་གྱི་ཉམས་མྱོང་ཐོག་ནས་བཤད་ཐུབ་ཀྱི་འདུག་གང་ཡིན་ཟེར་ན། སྔ་མ་ཡིན་ན་ཕར་བཤད་དེ་ཐབས་བྱས་ཡོད་མང་བ་དེང་སང་ཡིན་ན་ཕར་ཕྱོགས་ཀྱི་བཤད་རྒྱུ་དེ་གང་ལྟར་སོ་སོའི་རང་ཤུགས་དང་མཐུན་པ་ཡིན་ནའི་འདྲ་མི་མཐུན་པ་ཡིན་ནའི་འདྲ་གང་ལྟར་ཕར་ཕྱོགས་ཀྱི་བཤད་ཚུལ་དེ་ཉན་པ་ཡིན་ན།

ད་ང་རང་གིས་བཤད་ན་ཕར་ལོ་གཉིས་འདི་ལ་དངོས་གནས་དོན་དག་ད་སོ་སོ་གི་ཕར་དང་པོ་འགྲོ་རྒྱུ་བསམ་པ་ནས་སོ་སོ་གིས་ད་ཕར་ཕྱོགས་ལོ་གཉིས་འདི་ལ་ང་དེ་འདྲའི་ཅི་ད་ང་ནི་ཅིག་ཤེས་ཐུབ་པ་བྱེད་དགོས་ཀྱི་འདུག་རག་ཐུབ་པ་བྱེད་དགོས་ཀྱི་འདུག་བསམ་བསམ་ཅིག་ཡོང་དགོས་རེད། དེ་ཁོ་སོ་སོ་གི་འདོད་པ་ནང་བཞིན་གྱི་དཔེ་དཔེ་དོན་དག་ཧ་ཅང་གི་ཡག་པོ་བསྒྲུབས་སོང་བསམ་བསམ་ཅིག་བྱུང་སོང། ད་འདོད་པ་མ་ཁེངས་པ་ལབ་ནས་དམིགས་བསལ་གྱི་མ་ཁེངས་པ་ལོ་ད་འདི་ཡིན་ཟེར་ཡ་ཅིག་གང་ཡང་མི་འདུག་ད་ཡིན་ན་ཡང། ཕར་ཕྱོགས་ལ་ད་ལོ་གཉིས་ཀྱི་ནང་ལོ་ལ་སློབ་ཆུང་ཞིག་སྦྱངས་ཡོང་དུས་སློབ་ཚན་སྐོར་ད་རྣམ་གཞག་གསར་བ་མང་པོ་ཞིག་སོ་སོས་ཀྱིས་མཐོང་ཡོང་གི་རེད་ཨ་འདིའི་སྒང་ལ་ཁ་ཤས་ལ་ཡང་སོ་སོས་ཀྱིས་དོ་སྣང་ཨ་ནི་གསར་བ་སླེབས་ནས་ཡོང་གི་རེད་བ། དེ་ལྟར་དོ་སྣང་དཔེར་ཆ་བཞག་ན་ང་ཚོ་ཕར་ཕྱོགས་ལ་ཨ་ནི་ལོ་གཉིས་ནང་ལོགས་ལ་སྐྱེ་དངོས་སྦྱངས་ཡོད་རེད་དངོས་ཁམས་སྦྱངས་ཡོད་རེད་དབང་རྩ་སྦྱངས་ཡོད་རེད་ད་ང་ཚོ་ང་ག་རེ་ཟེར་ན་ལོ་གཉིས་པ་ཀྱི་ཨ་ནི་སློབ་ཐུན་གཉིས་པ་བྱོས་རེད semester གཉིས་པ་དེ་ལ་གཞི་ནས་དབང་རྩ་གྱི་སྒང་ལ་དེའི་སློབ་སྦྱོང་སྦྱང་ཡས་ཀྱི་གོ་སྐབས་ཅིག་རག་སོང་བ། ད་དེ་བྱུང་དུས་ཨ་ནི་ང་རང་གི་བསམ་བློ་ན་ཨ་ལས་ད་ང་འདིའི་སྒང་ལ་བརྩིའི་སི་སྦྱང་ཡས་གོ་སྐབས་མང་བ་ཞིག་རག་ཐུབ་ན་བསམ་བསམ་འདྲ་པོ། དེ་འདྲའི་ནང་བཞིན་གྱི་ཡང་སློབ་ཚན་གཞན་པ་ལ་ཨ་འདི་ལ་ང་འདིས་སྦྱང་ཡས་ཀྱི་ཅིག་ཨ་ནི་དུས་ཚོད་འདྲ་པོ་ཅིག་ཐོད་བས་ཅིག་ཞིག་རག་ཐུབ་ན་འགྲོ། བསམ་བསམ་དེ་འདྲའི་འདྲ་པོ་ཅིག་བྱུང་སོང། ཟེར་མ་གཏོགས་འདོད་པ་མ་ཁེངས་པ་འདྲ་པོ་དེ་འདྲ་ཁྱོན་ནས་བྱུང་མ་སོང་ནའང། ལོས་ལོས་མ་འོངས་པར་མུ་མཐུད་ནས་ཚན་རིག་དང་འབྲེལ་བའི་གི་སློབ་གཉེར་བྱེད་ཕྱོགས་རེད་དེ་འདྲའི་ཐོག་ལ་ཡང་མུ་མཐུད་ནས་སློབ་གཉེར་གནང་ཡག་གི་འཆར་གཞི་དེ་འདྲ་ཡོད་གནང་པས་མ་འོངས་པར་འཆར་གཞི་ག་རེ་ཡོད་སྐོར་ཤོག་ད་ད་ལྟ་འདི་ད་ལྟ་འདི་ཨེ་མོ་རི་ནང་ལོགས་ལ་ཡང་སྦྱོང་བརྡར་གནང་པ་འདི་གི་བརྒྱུད་ནས་ད་མ་འོངས་པར་ད་ལྟ་སྦྱངས་གནང་པ་དེ་གས་དེ་ཕར་ཕྱག་ལེན་ལ་བསྐྱལ་གནང་ཡག་ལ་ཡང་དམིགས་བསལ་གི་ནུས་པ་འདྲ་བོ་ཞིག་སྤེལ་དགོས་ཀྱི་ཡོད་ན་ག་རེ་གནང་ས་རེད། ད་ང་རང་ན་ད་དེ་འདྲ་ག་ཡིན་ཟེར་ན

དགོན་སྡེ་ཁག་ལ་ཨ་ནེ་སོ་སོའི་གི་ཉམས་མྱོང་དང་འབྲེལ་ནས་ཚན་རིག་དང་ནང་ཆོས་ཟུང་འབྲེལ་ཡིན་ནའི་འདྲ་ཡང་ན་ཚན་རིག་གི་སློབ་ཚན་ཁོ་རང་རང་མ་ཁྲིད་གང་ཐུབ་ཐུབ་ཀྱིས་ཨ་ནེ་ཁྲིད་ཡས་དང་སོ་སོས་གང་ཤེས་པ་དེ་མི་ཨ་ནེ་འདི་པར་གྱི་སློབ་གཉེར་བ་རྣམ་པ་ཚོ་ལ་ཨ་ནེ་གཅིག་ཁྲིད་ཐུབ་ན་བསམ་པའི་གི་གཙོ་བོ་དམིགས་ཡུལ་དེ་ད་ལྟ་ཆ་ནས་དམིགས་ཡུལ་གཙོ་བོ་དེ་སློབ་ཁྲིད་བྱས་འདི་རང་སྒང་ལ་དམིགས་ཡུལ་བྱེད་ཀྱི་ཡོད་ད་ལྟ་ཡིན་ནའི་ཁོ་སློབ་ཁྲིད་བྱས་བྱས་བྱེད་བཞིན་པ་ཡིན།

ཨ་ནི་གཞུག་མ་སོ་སོའི་དགོན་པ་ལ་ཡང་སོ་སོའི་དཔེ་ཆ་ཁྲིད་པ་ཡིན་པ་ཡིན་ན་ཡང་དཔེ་ཆ་ཁྲིད་ཕྱོགས་དེ་ཚོ་ཨ་ནི། སྔ་མའི་གི་ཁོ་ཨ་ནི་ལུང་དེ་འདྲའི་དྲང་བ་དེ་ཙམ་མ་ཡིན་པ་ད་ལུང་དེ་ཚོ་དྲང་ད་དྲང་གི་རེད་དེ་ལུང་དྲང་བ་དེ་ཙམ་མ་ཡིན་པ་འདིའི་སྒང་ལ་རིགས་པ་ཐོན་པའི་འདྲ་བོ་ཅིག་ཡང་ཁོ་ཚན་རིག་གི་ཐོག་ནས་ཡིན་ན་ཡང་དེ་འདྲའི་དེ་ནས་ཤེས་རྒྱུ་རེད་ཟླ་བ་ཡིན་ན། ཨ་ནི་ཕར་ཕྱོགས་ལ་ཨ་ནི་ནང་ཆོས་སློབ་གཉེར་བ་ཡིན་པ་ཡིན་ན་ཡང་སློབ་སྦྱོང་སྦྱང་མཁན་དེ་ཚོ་ལ་གོ་བ་ལེན་ལ་ཕན་ཐོགས་ཆེ་བ་ཡོང་བ་ཨོ་དེ་འདྲའི་འདྲ་བོ་ཅིག་ཡོང་གི་རེད་བསམ་ན་ཧ་འདར་ནང་ཆོས་དང་ཚན་རིག་གཉིས་ཀ་ཟུང་འབྲེལ་གི་ཐོག་ནས་ཨ་ནི་ཅིག་ནང་ཆོས་ཁྲིད་ཡིན་ནའི་འདྲ།

ད་སྐད་ཆ་ཙམ་མ་ཡིན་པ་འདི་ཉམས་ཞིབ་ཀྱི་གྲུབ་དོན་དང་བདེན་རྟགས་སྤུངས་པའི་ཐོག་ནས་དེ་ཡང་ཨ་ནེ་ཅིག་མཚན་ལྡན་གྱི་ཉམས་ཞིབ་པ་མང་པོ་ཅིག་གིས་འདི་ཁས་བླངས་པའི་ཐོག་ནས་ཕ་གའི་ཉམས་ཞིབ་ཀྱི་དེབ་ཐེར་སོགས་རེ་ཞིག་བཏོན་གནང་གི་འདུག་ང་དེ་འདྲའི་ནང་ལོགས་ལ་བཏོན་དེ་འདྲའི་ནང་ལོགས་ཚུད་མཁན་དེ་འདྲའི་མི་བཅོ་ལྔ་བཅུ་དྲུག་གི་རྩོམ་ཤོག་དེ་འདྲ་ཡག་པོ་དེ་འདྲ་བྱུང་ཡོད་རེད་ཅེས་གསུང་གི་འདུག་ད་འདི་གཙོ་བོ་གཙོ་བོ་འདི་ཚན་རིག་པའི་སྤྱི་ཚོགས་ནང་ལོགས་ལ་ཡང་ནང་ཆོས་ཀྱི་ལྟ་གྲུབ་དེ་ལ་ཡང་ད་ཁས་ལེན་པའི་ཐོག་ནས་ད་བགྲོ་གླེང་འགྲོ་ཡག་གི་སྡིངས་ཆ་གྲུབ་ཀྱི་རེད་འདུག་ང

ཨ་དེ་མིན་གྱི། ཨ་འདི་དེ་འདྲས་ཀྱི། ཨ་འདྲ་གང་འདྲ། ནང་ཆོས་ཀྱི་རྒྱབ་རྟེན་ཡོད་མཁན་གྱི་དགེ་བཤེས་རྣམ་པ་དང་དེ་འདྲ་མཉམ་དུ་ཨ་ནི་ཚན་རིག་པ་མཉམ་དུ་མཉམ་རུབ་ཀྱིས་ཨ་འདི་འདྲས་ཀྱི་ཚན་རིག་གི་གང་འདྲ་ཞིབ་འཇུག་གི་ཨ་ནི་དེབ་དེ། རྩོམ་ཤོག་དེ་འདྲས་བཏོན་བཞག་པ་དེ་འདྲས་མང་པོ་འདུག་མང་པོ་ཡོད་པ་དེ་ཨ་ནི་ང་རང་ཚོ། ད་ལྟ་དགོན་སྡེ་ནང་ཆོས་ནང་པའི་སློབ་གཉེར་བ་དེ་ཚོ་གཅིག་པུ་ཞིག་སློབ་གཉེར་བྱེད་རྒྱུ་མ་ཡིན་པ་བཞིན་དམིགས་པ་ཁོ་རང་ཨ་ནི་ཚན་རིག་པ་དང་ནུབ་ཕྱོགས་ཀྱི་ཨ་ནི་སློབ་གཉེར་འདི་ནི་ནུབ་ཕྱོགས་ཀྱི་སློབ་གཉེར་བ་ཡིན་ནའི་འདྲ་ནུབ་ཕྱོགས་ཀྱི་ཨ་ནི་མི་མང་འདི་ཚོ་ལ་ཨ་ནི་ཁོ་ནུབ་ཕྱོགས་ཀྱི་ཚན་རིག་པ་འདི་ཚོ་ལ་ཨ་ནི་དགོས་ཡས་དང་དེ་འདྲས་ཀྱི་ཨ་ནི་དེབ་དེ་འདྲས་ཨ་ནི་རྩོམ་ཤོག་དེ་འདྲས་མང་པོ་བཏོན་ཤག་རོགས་ཨ་དེ་ཚོ་ཕར་ཕྱོགས་ལ་ཡིན་ནའི་སློབ་གཉེར་བྱེད་ཀྱི་འདུག་ཨེ་མོ་རིའི་སློབ་ཕྲུག་ཁོ་རང་ཚོ་ཡིན་ནའི་འདི་སྒང་ལ་སློབ་གཉེར་བྱེད་ཀྱི་འདུག་ད་ད་ལྟ་ཡིན་ནའི་ང་ཚོ་འདི་ལ།

ནམ་རྒྱུན་གྱི་རྩོམ་དང་མི་འདྲ་བར་ཡང་ནང་ལོགས་ལ་བརྗོད་དོན་ག་ནས་གར་བྲིས་དགོས་ཀྱི་ཡོད་མེད་དང། དེ་འདྲའི་སྐོར་ནས་ཡང་ཟབ་སྦྱོང་འགྲོ་གི་ཡོད་ལ། དེ་ད་ལྟ་ཨ་ནི་ཟབ་སྦྱོང་འགྲོ་གི་ཡོད་དུས་ལོ་ཕལ་ཆེར་བཞི་ལྔ་དྲུག་གི་ནང་ལོགས་ལ་ཨ་ནི་རྗེས་མ་ཡང་དེ་འདྲའི་གི་རྩོམ་ཤོག་དགོན་སྡེ་ཁག་ནས་ཕ་ད་ཨེ་མོ་རི་དང་ནུབ་ཕྱོགས་ཀྱི་གི་ལུང་པ་ཙམ་མ་ཡིན་པར་དགོན་སྡེ་ཁག་ནས་ཡིན་པ་ཡིན་ན་ཡང་ཞིབ་འཇུག་གི་རྩོམ་ཤོག་དེ་འདྲའི་བཏོན་ཐུབ་ཀྱི་རེད་བསམ་པའི་གདེང་ཚོད་དེ་ད་ལྟ་ནས་བརྒྱ་ཆ་བརྒྱ་ནས་བརྒྱ་ཡོང་གི་འདུག་རོགས་ཨ། ད། འདི་མ་ཡིན་པར་ཨ་ནི་ག་རེ་ཡོང་ས་རེད་ཟེར་ན། ད་ང་ཚོ་ཨེ་མོ་རི་གི་འདི་གཅིག་པུ་མ་ཡིན་པར་ད། ང་རང་ལ་ནང་ཆོས་ཀྱི་དངོས་གནས་ཕན་ཐོགས་བྱུང་ཤག་བསམ་བསམ་འདྲ་བོ་གཅིག་འདི་བྱུང་སོང་ད་ལྟ CBCT ལབ་ནས་འདི་ཞིག་དང་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་ཐོག་ནས་ཨ་ནི་བློ་སྦྱོང་གི་ཨ་ནི་སློབ་ཁྲིད་འདི་ཚོ་གི་ཐོག་ནས་ཨ་ནི་ནུབ་ཕྱོགས་ཀྱི་མི་གི་སེམས་ཁམས་ལ་ཨ་ནི་ཀོ་བདེ་བ་སྤྲད་སྟངས་ཀྱི་ཐབས་ལམ་དེ་འདྲའི་སྒང་ནས་མ་ཨ་ནི་སློབ་ཁྲིད་དེ་འདྲའི་ཁྲིད་གནང་གི་འདུག་ར་བ། དེ CBCT དང་དེ་མ་ཡིན་པ་ད་ལྟ་སཱིའི་ཤེས་ཡོན་སློབ་གསོ་དེ་ཚོ་གཙོ་བོ་ནང་ཆོས་དང་ནུབ་ཕྱོགས་ཀྱི་སློབ་གཉེར་འདིའི་བར་ལ་འབྲེལ་བ་བྱས་པའི་ཐོག་ནས་སྤྱི་ཚོགས་ལ་ཞབས་འདེགས་ཡག་པོ་ཞིག་སྒྲུབ་ཐུབ་ཀྱི་ཡོད་རེད་བྱས་ཙང་འདིའི་ཐོག་ནས་དངོས་ནས་ག་འདྲ་དེ་འདྲ་གི་ནང་ལོགས་ལ་ཞབས་འདེགས་ཅིག་གང་ཐུབ་ཐུབ་ཅིག་ཕལ་ཆེར་སྒྲུབ་ཐུབ་ཀྱི་རེད་བསམ་ཚུལ་འདུག་ཡོང་གི་འདུག་ལགས།

སྔ་མ་ཡིན་ན་དེ་འདྲ་མང་པོ་བཤད་ཀྱི་འདུག་ཨ་ནི་ཁ་ཤས་ཨ་ནི་གནས་བརྟན་བགྲེས་པ་དང་རྒན་པ་རྣམ་པ་ཚོ་གིས་ནི་ཚན་རིག་སློབ་གཉེར་བྱེད་ཡ་དེ་ལ་ཨ་ནི་འཐད་པ་བྱེད། དགོན་སྡེ་ཁག་གི་ཚན་རིག་སློབ་གཉེར་བྱེད་ཡ་ལ་འཐད་པ་བྱེད་ཀྱི་ཡོད་མ་རེད་ཟེར་འདྲ་བོ་ད་དེ་འདྲ་གོ་མྱོང་རོགས། ཡིན་ན་ཡང་ང་རང་གིས་དེ་འདྲ་དངོས་སུ་མཐོང་ནས་ཨ་ནི་ཁོ་རང་ཚོས་དེ་འདྲ་གསུངས་པ་དེ་ནི་ཅི་ཡང་ཨ་ནི་བྱུང་མ་སོང། ཨ་ནི་ཁོ་རང་ཚོ་ཡིན་པ་ཡིན་ན་ཡང།

ད་འདི་ཚོ་ནང་ལོགས་ནས་ཁོང་ཚོ་གི་ཨ་ནི་དགོན་སྡེ་སོ་སོ་སོ་སོ་གི་དགེ་འདུན་པ་གྲངས་འབོར་ལ་བལྟས་ནས་ཨ་ནི་གོ་སྐབས་ས་མིག་ག་ཚོད་སྤྲད་དགོས་ཀྱི་ཡོད་མེད་དེ་ཁོ་རང་ཚོས་ཀྱིས་ཐག་གཅོད་གནང་གི་འདུག་ར་བ། ད་ཡིན་ཟེར་ན་ལོ་གཅིག་ད་ལོ་གཉིས་ནང་ལོགས་ལ་མི་དྲུག་ལ་མ་གཏོགས་གོ་སྐབས་རག་གི་ཡོད་མ་རེད། མི་དྲུག་ལབ་དུས་དེ་ཨ་ནི་དགོན་སྡེ་ཁག་མང་པོ་ཞིག་གདན་ས་དྲུག་ཡོད་རེད་ཨ་ནི་ཨ་ནི་བཀྲ་ཤིས་ལྷུན་པོ་རྭ་སྟོད་དེ་འདྲ་གི་ཨ་ནི་འདི་དང་འབྲེལ་བའི་དགོན་སྡེ་ཁག་མང་པོ་ཡོད་རེད་དེ་འདི་སྒང་ལ་ཨ་ནི་ཉེ་ཆར་ནི་ད་ལོ་བཞི་ལྔ་ཞིག་སྔོན་ཨ་ནི་བཙུན་མ། ཚོ་རྣམ་པ་ཡང་ཕར་གྱི་དེ་འདྲའི་གོ་སྐབས་ཐོན་ཡོད་རེད། འདི་དགེ་ལུགས་ཀྱི་དེ་གཅིག་པུ་མ་ཡིན་པར་ཆོས་བརྒྱུད་ཆ་ཚང་གི་ནང་ལོགས་ནས་དེ་འདྲའི་གོ་སྐབས་དེ་འདྲ་བསྐྲུན་གྱི་ཡོད་རེད། བྱས་ཙང་གོ་སྐབས་རག་ཡས་དེ་དཔེ་ཁག་པོ་རེད། ཡིན་ན་ཡང་དགོན་སྡེ་ཁག་སོ་སོ་སོ་སོ་ལ་གོ་སྐབས་རག་ཡོང་དུས། དགོན་སྡེ་ཁག་སོ་སོ་ནས་དཔེར་ན་ང་ཚོ་དཔེར་ན་ང། དེ་ནང་ལོགས་ལ་གོ་སྐབས་རག་སྟངས་དེ་ང་ཚོ་གྲྭ་ཚང་ལ་དཔེར་ན་སྔོན་མ་ཡི་གེ་ཞིག་སླེབས་སོང་རོགས། དེ་ནི་ཁྱེད་ཚོ་གྲྭ་ཚང་ནས་མི་བཞི་ལྔ་ད་ལོ་ཁྱེད་ཚོ་གྲྭ་ཚང་ལ་ས་མིག་ཅིག་འདུག། ཨཱ་ནི་ཁྱེད་ཚོའི་གྲྭ་ཚང་ནས་མི་བཞི་ལྔ་ཞིག་གི་ཨཱ་ནི་ཐོ་གཅིག་ཁོང་ཚོ་ལ་བཏང་ཤོག་ཨཱ་ནི་འདིའི་ནང་ལོགས་ཁོ་རང་ཚོས་ཀྱིས་འདི་ཐོག་ནས་རྒྱུགས་སྤྲོད་ཀྱི་ལམ་ལུགས་ནས་ཨཱ་ནི་བདམས་ཀྱི་ཡིན་ཟེར་ནས་སྐད་ཆ་ཞིག་སླེབས། ད་འདི་ལབ་དུས་ང་ཚོ་ནས་ཨཱ་ནི་མི་བཞི་ལྔ་ཞིག་བཏང་དགོས་དུས་ད་ང་ཚོ་དང་པོ་ང་ཚོ་འདི་ནས་ང་ཚོ་དེ་ད་སྒོ་མང་གྲྭ་ཚང་གི་ཚན་རིག་ལྟེ་གནས་ཁང་ངོས་ནས་ཡང་ཨཱ་ནི་མི་ད་གསལ་བསྒྲགས་བྱས་ནས་དེ་འདྲས་ནི་གོ་སྐབས་འདུག་ཨཱ་ནི་ཡོང་མཁན་ཡོད་ན་ང་ཚོས་ཀྱིས་ནི་མར་བདམས་ཀྱི་ཡིན་ཟེར་ལབ་རེད། དེ་ནི་ཁོང་ཚོས་ཀྱིས་དེ་ནི་ད་དགོན་སྡེ་ཁག་ནང་ང་ཚོའི་ནང་ལོགས་ནས་མི་ཕལ་ཆེར་ལྔ་དྲུག་འདྲ་བོ་ཞིག། དང་པོ་དང་བླངས་ཀྱི་ཐོག་ནས་ང་འགྲོ་གི་ཡིན་ཟེར་ནས་དང་བླངས་བྱེད་དུས་མི་ལྔ་དྲུག་ཞིག་སླེབས། འདིའི་ནང་ལོགས་ནས་ད་ཕར་མི་བཞི་གི་ས་མིག་བཏང་དགོས་མི་བཞི་གི་མཚན་ཐོ་བཏང་དགོས་ཡོད་དུས་ང་རང་ཚོའི་གྲྭ་ཚང་ནང་ལོགས་ནས་ཡང་རྒྱུགས་སྤྲོད་འདྲ་བོ་ཞིག་བཏང། རྒྱུགས་སྤྲོད་བཏང་ནས་ཨ་ནི་བརྒྱ་ཆ་མཐོ་པོ་མཐོ་ཤོས་རག་གི་མི་བཞི་དེའི་ཨ་ནི་མཚན་ཐོ་དེ་ཕར་ཨེ་མོ་རི་ལ་བཏང། ཨ་ནི་ཨེ་མོ་རི་གིས་དེ་ནང་ལོགས་ནས་ཚུར་ཨ་ནི་རྒྱུགས་སྤྲོད་བཏང་བ་རེད་རྒྱུགས་སྤྲོད་དེ་ཚན་རིག་དང་ཨིན་ཇི་གི་རྒྱུགས་སྤྲོད་གཉིས་བཏང། ཨ་ནི་ཚན་རིག་དང་ཨིན་ཇི་གི་རྒྱུགས་སྤྲོད་བཏང་ནས་བཏང་བའི་ནང་ལོགས་ནས་ཨ་ནི་བརྒྱ་ཆ་མཐོ་ཤོས་རག་མཁན་དེས་ཨཱ་ནི། ཨེ་མོ་རི་ལ་འགྲོ་ཡའི་གོ་སྐབས་འདྲ་བོ་དེ་འདྲ་ཞིག་རག་བྱ་བ་ཞིག་རེད། ད་ང་རང་ཡིན་ན། ད་དགོན་སྡེ་ད་གང་ཚོད་དེ་རྒྱུགས་སྤྲོད་པ་གཞན་དང་མི་འདྲ་བ་ཞིག་ང་རང་ལ། ད་ཕར་འགྲོ་ཡའི་གོ་སྐབས་རག་ཡས་རག་བ་རག་རེད་ལ་ང་རང་ལ་ཡིན་ན་འདི་ཐོག་ལ་དངོས་ནས་ཁེ་བཟང་ཞིག་ག་རེ་ཡོད་རེད་ཟེར་ན། ཨཱ་ནི་ང་ཨཱ་ནི་ད། ཕར་ཕྱོགས། TCV གི་སློབ་གྲྭ་ནས་མར་རྡ་ཤོད་བོད་ཁྱིམ་སློབ་གྲྭ་ནས་མ། ཨ་ནི་འཛིན་གྲྭ་བཅུ་པ་བར་དུ་སློབ་སྦྱོང་སྦྱངས། དེ་ནས་ཨ་ནི་དགོན་པ་ནང་ལོགས་ཨ་ནི་ག་འདྲ། དགོན་པ་གྲྭ་ཚང་ནང་ལོགས་འཛུལ་ཞུགས་ཤིག་བྱས་པ་དེ་འདྲ་ཞིག་རེད་པ། ད་གཞན་པ་ཡིན་ན་ཨ་ནི་དགེ་འདུན་པ་དགེ་འདུན་པ་ཕལ་ཆེ་བ་དེ་ལོ་ངོ་ཆུང་དུས་ནས་ཨ་ནི། དགོན་པ་ནང་ལོས་རྫུས་སློབ་གཉེར་བྱས་དེ་འདྲས་བྱེད་ཀྱི་ཡོད་དུས།

བསླབ་གྲྭ་ནང་ལོགས་ལ་ག་འདྲ་འཛིན་གྲྭ་བདུན་པ་ནས་ད་དྲུག་པ་བདུན་པ་ནས་བར་ཞིག་ནས་ཆོས་འབྱུང་གི་སློབ་ཁྲིད་ཅིག་བྱེད་ཀྱི་ཡོད་རེད། དམིགས་བསལ་གྱི་འཛིན་གྲྭ་ནི་དགུ་པ་དང་བཅུ་པ་དེ་བར་ལ། འཛིན་གྲྭ་སྐབས་བརྒྱད་པ་དགུ་པ་བཅུ་པ་དེ་བར་ནི་ས་སྐྱའི་ལེགས་བཤད་དང་ལེགས་བཤད་བློ་གསར་མིག་འབྱེད་ཟེར་དུས་ཁྲིད་གནང་གི་ཡོད་རེད། ད་ལེགས་བཤད་བློ་གསར་མིག་འབྱེད་ཁྲིད་གནང་དུས་ལེགས་བཤད་བློ་གསར་མིག་འབྱེད་འདི་ད་སྐུ་མདུན་གྱིས་གང་ལྟར་ནང་ཆོས་ཀྱི་ད། ཆེན་པོའི་སློབ་ཚན་སྙིང་པོ་སྙིང་པོ་སྙིང་པོ་མང་པོ་ཅིག་གནང་རོགས་ལ། ཚིག་མཛོད་འདྲ་བོ་ཞིག་དཔེ Dictionary ཞེས་འདྲ་བོ་དེ་འདྲ་བོ་ཞིག་གི་འདྲ་བོ་ཞིག་རེད་དེའི་ནང་ལོགས་ལ་ཨ་ནི་སྐུ་མདུན་གྱིས་ལྗགས་རྩོམ་གནང་བཞག་པ་ཅིག་བྱས། ཨ་འདིའི་ནང་ལོགས་ནས་ད་དཀའ་གནད་དེ་འདྲའི་མང་པོ་གལ་ཆེན་པོ་མང་པོ་ཡོད་རེད་འདིའི་ནང་ལོགས་ནས་ཡང་ཅིག་ཨ་ང་འདི་གཅིག་པོ་གཅིག་གིས་འདོད་པ་མ་ཁེངས་པ་འདིའི་སྒང་ལ་ང་འདི་ལས་ཡང་གཏིང་ཟབ་པ་ཅིག་ཤེས་དགོས་ཀྱི་འདུག་འདི་ལས་ཡང་ང་མང་ང་ཅིག་ཤེས་དགོས་ཀྱི་འདུག་བསམ་བསམ་འདྲ་འདྲ་ཡང་བྱུང་སོང་འདིའི་སྒང་ལ་ནང་ཨ་འདི་ང་རང་ནང་ལ་ཡོད་དུས་ཙམ་པ་ལ་ཨ་ནི་ང་རང་ཕ་མ་མཉམ་དུ་ཨ་ནི་ཕ་མ་ང་རང་ཕ་མ་གཉིས་ཨ་ནི་སྤྱིར་བཏང་ནས་ཀྱང་ཆོས་དང་དེ་འདྲ་ལ་ཅིག་དོ་སྣང་ཆེན་པོ་ཡོད་མཁན་དེ་འདྲ་ཞིག་རེད། ནང་ལ་ཡོད་དུས་ཙམ་པ་ལ་ཡིན་ནའི་ཨ་ནི་དེ་འདྲའི་སྐོར་ལ་བགྲོ་གླེང་བྱས་འགྲོ་བ་དེ་འདྲ་མཚམས་མཚམས་ཡོང་གི་ཡོད་རེད་བྱས་ཙང། ད་དེ་འདྲའི་གི་རྐྱེན་མང་པོ་ཞིག་འཕྲད་ནས་ད་ང་ཨ་ནི་ཏན་ཏན་རང་དགོན་པ་ལའང་ཡིན་གཅིག་མིན་གཅིག་གི་འགྲོ་ནས་སློབ་གཉེར་ཅིག་བྱེད་དགོས་ཀྱི་འདུག་ཟེར་ཨ་ནི་ཕ་མ་ལ་ལབ་ཨ་ནི་ཕ་མ་གི་ངོས་ནས་ནས་རྒྱབ་སྐྱོར་དཔེ་ཨ་ནི་ཡག་པོ་ཞིག་རག་ནས་ཨ་ནི་ང་ག་འདྲ་དགོན་པ་ལ་དེ་འདྲའི་སུ་སྒོ་མང་གྲྭ་ཚང་ལ་དེ་འདྲའི་འཛུལ་ཞུགས་བྱས་པ་དེ་འདྲ་ཞིག་རེད་ལགས།

སྤྱི་ཚོགས་ཀྱི་གནས་ཚུལ་སོ་སོ་གྱིས་ང་དེ་ཤེས་ཀྱི་ཡོད་ཟེར་ངས་ཀྱིས་ཁྲིད་དགོས་ངའི་ས་ལ་ཤོག་ཨ་ལབ་པས་དེ་འདྲ་འགྲོ་གི་ཡོད་མ་རེད་གང་ལྟར་ཨ་ནི་མི་གི་ངོས་ནས་སོ་སོ་གྱིས་ཨ་ནི་ང་ལ་ཀུ་ཅི་ཁྱེད་རང་གིས་ཅིག་ཁྲིད་རོགས་ཞེས་བལྟ་ལ་འདི་འདྲའི་སྒང་ནས་འགྲོ་གི་ཡོད་རེད་བ། དེ་ཡིན་དུས་ཙམ་པ་ལ་གང་ལྟར་དེང་སང་གི་དུས་ཚོད་ལ་མི་མང་པོ་ཅིག་ཨ་ནི་གཙོ་བོ Degree སྒང་ལ་ཨ་ནི་གལ་ཆེན་པོ་བརྩི་གི་ཡོད་རེད་མི་གི་རིན་ཐང་འདི Degree སྒང་ལ་བརྩི་གི་འདུག་ལག་ཁྱེར་ཨ། Degree སྒང་ལ་བརྩི་གི་ཡོད་དུས་ལག་ཁྱེར་སྒང་ལ་བརྩི་གི་ཡོད་དུས་ཙམ་པ་ལ་ལྟ། ང་འདྲ་བོ་ཞིག་ནི་འཛིན་གྲྭ་བཅུ་པ་ནས་མར་ཐོན་བྱས་ཡོང་ཡོད་དུས་ཨ་ནི་ད་འཛིན་གྲྭ་བཅུ་གཉིས་དང་ཨ་ནི་མཐོ་རིམ་སློབ་གྲྭ་ཐོན་པའི་ལག་འཁྱེར་ཅིག་ང་ལ་ཡོད་མ་རེད་པ། བྱས་ཙང་དེ་ཡིན་དུས་ང་རང་ལ་མཚམས་མཚམས་ཨ་ནི་ད་ཡིན་ན་ཡང་དེང་སང་ཨ་ནི་མཐོ་འདི། མཐོ་རིམ་སློབ་གྲྭ་གང་ཆེ Open དེ་འདྲས་རྒྱུགས་སྤྲོད་བཏང་ཡས་འདུག་ཨ་ནི IGNOU འདྲ་བོ་ད Open རྒྱུགས་སྤྲོད་བཏང་ཡས་འདུག་བྱས་ཙང་དེ་འདྲའི་སྒང་ནས་མར་ཅིག་འགྲོ་དགོས་འགྲོ་ཡས་འདྲ་བོ་ཅིག་ཡོད་མཚམས་མཚམས་ཅིག་ཨ་དེ་ལྟ་དེ་ཅིག་འགྲོ་ཐུབ་ན་ཅིག་ཕན་ཐོགས་ཤིག་ཡོང་ས་རེད་བསམ་ཙང་འདྲ་བོ་ཅིག་ཡོང་བ་མ་གཏོགས་ད་དགོན་པ་ལ་འཛུལ་ཡས་དེ་ང། ཅིག།

ད་དེ་ང་རང་སྒེར་གྱི་དེ་འདི་རེད་ག་འདྲ་སྤྱིར་བཏང་ང་ཆུང་ད་ལོ་མང་པོའི་སྔོན་ནས་ག་འདྲ་དེ་ངའི་པ་ལགས་ཀྱིས་ད་ནི་དེ་དགོན་པ་རང་ལ་བསྡད་པའི་སྒོ་ནས་ཨ་ནི་མཐོ་རིམ་སློབ་གྲྭའི་རྒྱུགས་སྤྲོད་བཏང་ཡས་ཡོད་རེད་བ་ཨ་ནི་ག་འདྲ Bachelor དང Master རྒྱུགས་སྤྲོད་བཏང་ཡས་དེ་སྔ་མ་ནི་ད་དེ་ཁྱེད་རང་བཏང་ན་ཡག་པོ་ཡག་པོ་ཨ་ནི་བསམ་འཆར་དེ་འདྲ་མང་པོ་ཞིག་གསུངས་གནང་གི་རེད་དེ་ཡིན་ཡང་ང་ཚོ་དེ་དགོན་པ་ལ་དགོན་པ་ཁོ་རང་གི་སློབ་ཚན་དེ་ཁོས་ལོ་གང་འཚམ་ཞིག་སློབ་ཚན་གཅིག་བྱས། དེ་སྐབས་ལ་ང་འདི་ང་རང་གཉིས་མ་ང་ཚོ་འདི་ང་ཆོས་གྲྭ་ཡོད། ད་ལྟ་ད་ལྟ་ད་ལྟ་ཡིན་ན་ང་འདི་ཆོས་གྲྭ་གི་འཛིན་གྲྭ་ས་དང་དོན་དང་དགེ་ལུགས་ཀྱི་འདུ་འགྲོ་དེ་འགྲོ་བཞིན་པ་རེད། ཡིན་ནའང་སྔ་མ་ང་ཆོས་གྲྭ་འཛིན་གྲྭ་འགྲོ་བའི་སྐབས་དུ་ང་འཛིན་གྲྭ་གཅིག་གི་སྐྱོར་དཔོན་ཅིག་ཆགས་ཡོད་དུས། ཡང་ཁོ་རང་འཛིན་གྲྭ་འཛིན་གྲྭ་གྱི་ལས་འགན་དེ་ཚོ་ཡང་མང་པོ་བྱེད་དགོས་འདི་གིས་ཁུལ་ནས་སྐོར་ར་མ་འཁོར་བར་དུ་འདི་འདྲས་ཅིག་ཆགས་ཚུལ་རོ། ད་ཡིན་ན་ཡང། འདི་འདི་ཕར་བར་སྐབས་ཅིག་ལ་ནི་ང་ཚོ། མཁན་ཟུར་རིན་པོ་ཆེ་གིས་ད་ནང་དུ་སྒོ་མང་མཁན་ཟུར་རིན་པོ་ཆེ་ནི། ཀྱི་ཨ་ནི་འདི་ཞིག་ང་ཆོག་ཆེ་ན་ང་རང་གི་གི་རྒན་ལ་རེད་ཨ་ནི་ང་ཁྱེད་དང་ནི་ཁྱེད་རང་ཚོའི་ཕ་ཨ་ནི་མཐོ་རིམ་སློབ་གྲྭ་གི་རྒྱུགས་སྤྲོད་བཏང་ཤོག་ཨ་ནི་ཨ་ནི་བཀའ་ཕེབས་གནང་སོང་བཏང་ཤོག་ཨ་ནི་མཉམ་དུ་ཨ་ནི་འབྲེལ་བ་བྱས་ཏེ་ཚང་མ་མཁན་ཟུར་རིན་པོ་ཆེ་གི་འབྲེལ་བ་གནང་ནས་ང་བར་ལ་ཨ་ནི་ད་འདི་རྒྱུགས་ལོ་གཅིག་རྒྱུགས་སྤྲོད་བཏང་རེད་ག་མདའ་བཅའ་བཅའ་སྒྲུབ་ཀྱི་སྒང་ནས། ནས་ལོ་གཅིག་རྒྱུགས་སྤྲོད་བཏང། ལོ་གཅིག་རྒྱུགས་སྤྲོད་བཏང་ནས། ད་ལྟ་དེ་དེ་བ་ལ་བེད་བཏང་ཡ་ལ་ལོ་གསུམ་གྱི་རྒྱུགས་སྤྲོད་བཏང་དགོས་འདུག་ག། ལོ་གཅིག་རྒྱུགས་སྤྲོད་བཏང་ནས་དེ་བར་ལ་ནད་ཡམས་དེ་སླེབས། ནད་ཡམས་དེ་སླེབས་དུས་ང་ཚོ་ད་དགོན་པ་ཕྱི་རོལ་ལ་ནད་ཡམས་ཀྱི་རྐྱེན་གྱིས་འགྲོ་མ་ཐུབ་པ་དེ་དེ་འདྲའི་ཆགས། ཆགས་ནས་ད་དེ་རྗེས་ལ་ནད་ཡམས་དེ་ཞིག་མ་ཞིག་དེ་བར་ལ་ང་ཕ་ཨེ་མོ་རི་ལ་ཕར་འགྲོ་ཤག་རོགས། དེ་ཆགས་ཡོང་དུས་ད་ད་ཆགས་ནས་ད་ཚུར་ཡོང་དུས། ད་དེ་ཁོ་དེ་ལོ་གསུམ་གྱི་རྒྱུགས་སྤྲོད་དེ་ལོ་ལྔ་གྱི་ནང་ལོགས་ལ་བཏང་ཚར་དགོས་འདུག། བྱས་ཙང་ད་ལྟའི་ཆར་ནི་ང་དེ་རྒྱུགས་སྤྲོད་བཏང་ཡ་དེ་དེ་འདྲའི་འབྲས་བུ་ཅིག་གང་ནས་མ་ཆགས་ད་ཡིན་ན་ཡང་ལོ་གང་ལོ་གཅིག་གཉིས་ནང་ལོགས་ལ་ཡང་ཡང་བསྐྱར་མུ་མཐུད་ནས་ད་ལོ་གཉིས་པ་དེ་བཏང་ཐུབ་དགོས་ཐུབ་དགོས་ནས་དེ་མ་ཐུབ་པ་ཡིན་ན་ཡང་ལོ་དང་པོ་དེ་ནི་མར་འགོ་ནས་མར་ཅིག།

འོ་ཐུགས་རྗེ་ཆེ་གནང་ལགས་སོ་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན།